ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་ལྔ། རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཚོགས་པ་བཞིའི་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ཀྱི་སྐད་ཡིག་ཐོབ་ཐང་འཐབ་རྩོད་པ་དང་ཆབ་སྲིད་བཙོན་ཟུར། བཀྲ་ཤིས་དབང་ཕྱུག་ལགས་སུ་གཅར་རྡུང་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཤེས་ཡོན་སློབ་གསོའི་ལེ་ཚན་ནང། ཤེས་ཡོན་སློབ་གསོ་ནི་བོད་མིའི་གཞི་རྩའི་རང་བཞིན་གོང་འཕེལ་གཏོང་རྒྱུའི་ལས་རིམ་ཞིག་ཡིན་པ་དང། དེའི་བསླབ་གཞིའི་ནང་སློབ་ཁྲིད་ཀྱི་ཐབས་ལམ་མང་པོ་ཞིག་བོད་པའི་རིག་གཞུང་ནས་མཆེད་པའི་ལམ་སྲོལ་ཞིག་ཡིན་པའི་སྐོར་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང། ཚན་རིག་དང་ནང་ཆོས་ཀྱི་སྐོར་ལ་ཞིབ་འཇུག་གནང་མཁན་འདྲེས་པ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས། གསུང་རྩོམ་གནང་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཅེས་པའི་ལེ་ཚན་དང་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་ཉིན་གྱི་སྔ་དྲོ། རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། རྡ་ས་རིགས་སློབ་མ་ལག་དང་སེར་བྱེས་ཧར་གདོང་ཁང་ཚན་བོད་མིའི་ཚོང་ལས་སྡེ་ཚོགས། གཙང་སྟོད་ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ནས། སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་འདུག་པ་འདིའི་ཐད། འདི་གའི་རྡ་རམ་ས་ལའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་ཆིབས་བསྒྱུར་བསྐྱངས་གནང་མཛད་དེ་རྡ་ས་རིགས་སློབ་མ་ལག་གཉིས་དང་སེར་བྱེས་ཧར་གདོང་ཁང་ཚན། བོད་མིའི་ཚོང་ལས་སྡེ་ཚོགས་དེ་བཞིན་གཙང་སྟོད་ལྷ་ངམ་ཕུན་གསུམ་སྟེ་ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ཐུན་མོང་ནས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་ཕྱིར་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་གནང་སོང། ད་རེས་བརྟན་བཞུགས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་བཞིན་དམིགས་བསལ་བཀའ་སློབ་གནང་མ་སོང། ཐེངས་འདིའི་བརྟན་བཞུགས་བསྟར་འབུལ་དང་འབྲེལ་བའི་སྔོན་འགྲོའི་ཆོ་ག་ཁག་ཅིག་ཁ་སྔོན་ཕྱི་ཚེས་བཅུ་དགུ་ནས་བཟུང་བདུན་ཕྲག་གཅིག་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་ཞྭ་སེར་བསྟན་པའི་མངའ་བདག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་སྐུ་ཚབ་ཏུ་སེར་བྱེས་ཧར་གདོང་ཁང་ཚན་གྱི་ཁྱེའུ་ཚང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་བརྟན་བཞུགས་ཀྱི་བསྒྲུབ་བྱ་མཛད་འདུག་ཅིང། བརྟན་བཞུགས་དངོས་གཞིའི་སྐབས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་མགོན་པོ་གང་ཉིད་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཤིང་བརྟན་བཞུགས་གྲུབ་མཚམས་སུ་སེར་བྱེས་ཧར་གདོང་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་དབང་ཆེན་ལགས་ཀྱིས། སྒྲོལ་དཀར་ཡིད་བཞིན་འཁོར་ལོ་ནི་སྐུ་ཚེའི་བར་ཆད་ཞི་བར་དམིགས་བསལ་ནུས་པ་ཡོད་པ་འགྲེལ་བརྗོད་གནང་བྱུང། ད་སྤྱིར་བཏང་ང་ཚོ་ཚེ་ལྷ་རྣམ་གསུམ་ལ་ནི་ཅི་ནས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོ་དེ་ཚེ་ཡི་དངོས་གྲུབ་གནང་ཡས་དང་ཚེ་ཡི་བར་ཆད་ཞི་ཡས་ལ་དམིགས་བསལ་གྱི་ཁྱད་པར་ཆེན་པོ་ཡོད་རེད་དེ་གིས་ད་ལོ་ང་ཚོ་བརྟན་བཞུགས་དེ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཐོག་ནས་འདེབས། རྒྱལ་བ་རིན་པོ་ཆེ་བརྟན་བཞུགས་ཕུལ་བའི་དུས་སུ། ད་རེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་ཀྱི་འབུལ་རྫས་གཙོ་བོ་ནི་སྐུ་གསུང་ཐུགས་རྟེན་མཚོན་ཆེད་དུ་བདག་ཅག་གི་སྟོན་པ་མཉམ་མེད་ཐུབ་པའི་དབང་པོའི་སྐུ་འདྲ་དང་གསུང་རབ་གླེགས་བམ། མཆོད་རྟེན་བཅས་དང་དེ་བཞིན་འབྲུ་རིགས་སྣ་ལྔ་དང་རིན་ཆེན་སྣ་ལྔ། བཀྲ་ཤིས་རྫས་བརྒྱད་སོགས་འདེགས་འབུལ་ཞུས་འདུག་ཅིང་གཙང་སྟོད་ལྷ་ངམ་ཕུན་གསུམ་གྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་དགེ་བཤེས་མཁྱེན་རབ་མཐར་ཕྱིན་ལགས་ཀྱིས་བོད་ནང་ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་བཅས་རྫོང་གསུམ་ལ་ཐུན་མོང་མ་ཡིན་པའི་མཆོད་རྟེན་རེ་ཡོད་པ་དེ་དག་རྒྱལ་བ་རིན་པོ་ཆེ་ཡི་བཀའ་དྲིན་རྗེས་དྲན་སླད་འདེགས་འབུལ་ཞུས་ཡོད་པ་གསུངས་བྱུང། ད་ང་ཚོའི་གི་འབུལ་རྫས་གཙོ་བོ་དང་ང་རང་ཚོའི་ལུང་པའི་གི་ཐུན་མོང་མ་ཡིན་པ་གི་ད་རྫོང་གསུམ་ལ་མཆོད་རྟེན་རེ་རེ་ཡོད་རེད་ཨང་དེའི་མཆོད་རྟེན་གསུམ་དེ་ད་རྒྱལ་བའི་བཀའ་དྲིན་རྗེས་དྲན་གི་ཆེད་དུ་འདུག་ཟེར་ཕུལ་གནང་ཡོད་རེད་ཨ་ནི་དེ་ནས་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྒྱ་དང་དགུང་ལོ་བརྒྱ་དང་ཉི་ཤུ་རྩ་ལྔ་བརྟན་པའི་ཆེད་དུ་ཨ་ནི་སྟོན་པའི་སྐུ་བརྒྱ་དང་ཉི་ཤུ་རྩ་ལྔ་ཕུལ་ཡོད་རེད་ཨ་ནི་ང་རང་ཚོའི་ལུང་པའི་གི་ད་ལྕགས་ཟམ་གི་ནང་སྤྲུལ་སྐུ་བྱས་ནས་གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐུ་བརྙན་ཞིག་འདུག་ཟེར་ཕུལ་གནང་ད་དེ་ང་ཚོའི་ཐུན་མོང་མ་ཡིན་པའི་གི་བྱེད་ལུགས་རེད། སེམས་ནང་ལ་དགའ་ཚོར་དང་དན་རྟགས་པ་དེ་བྱུང་མ་མྱོང་བ་ཞིག་སྔར་བྱུང་མ་མྱོང་བ་ཞིག་དང་ང་རང་ཚོ་དེ་འདྲ་གི་རྫོང་ཁོངས་ལྷམ་མེར་ཐོན་ཁུངས་ནས་དེང་སྡེ་བའི་ཕྱི་འབྲེལ་ལ་ཡོང་བ་ད་མ་འོངས་པ་ལ་ཁག་པོ་རེད་བསམ་བསམ་གི་ད་རེས་སྐལ་བ་བཟང་པོ་གང་ཅི་དང་སྡེ་བར་འབྲུ་ཀུན་ཀ་མ་འདི་ཟེར་ཡ་དང་འདྲ་ཕལ་ཆེ་ཨ་ནི་འདི་གནམ་གཤིས་དང་གང་ཅི་ནས་དཔེ་ཧ་ལས་བ་ཆེ་ཚོར་བ་མི་ས་གཞན་དང་མ་འདྲ་བ་ཞིག། ཡང་སྐབས་དེར་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་ཚེ་རིང་སྟོབས་རྒྱལ་ལགས་ཀྱིས་ད་རེས་བརྟན་བཞུགས་ཐོག་ཚོང་ལས་སྡེ་ཚོགས་ཀྱི་ཚོགས་མི་དྲུག་ཅུ་ཙམ་ཞིག་ལྷན་ཞུགས་གནང་ཡོད་པ་ངོ་སྤྲོད་གནང་བ་དང་སྦྲགས། ྋགོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་རྒྱུ་ནི་བོད་མི་ཙམ་མིན་པར་འཛམ་གླིང་སྤྱིའི་ཞི་བདེ་དང་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་བྱུང། གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་གི་བརྟན་བཞུགས་ཕུལ་ཡ་དེ་གནད་འགག་ཅིག་ཆགས་བསྡད་ཀྱི་ཡོད་ཆོས་ཕྱོགས་ཀྱི་ཕྱོགས་ཐོག་ནས་ད་དེ་ལས་གལ་ཆེ་བ་དེ་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་གི་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ་བཀའ་བཞིན་སྒྲུབ་པའི་མཆོད་པའི་རབ་ཟེར་ནས་གསུངས་ཡོད་པ་ནང་བཞིན་གི་ད་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ་བརྟན་བཞུགས་ཀྱི་ནང་གི་བརྟན་བཞུགས་མཆོག་དེ་ཆགས་བསྡད་ཀྱི་རེད་ཨ་ནི་དེ་དང་མཉམ་དུ་ལྷག་པར་དུ་ང་རང་ཚོ་ད་བོད་མི་དེ་གའི་དེ་ཆ་མཚོན་བྱེད་ན་སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་ཀྱི་འོག་ལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་བཞུགས་ཐུབ་ཡ་གི། བཞུགས་ཐུབ་པར་བྱེད་དགོས་ཡ་ཅིག་ད་བརྟན་བཞུགས་ཀྱི་ནང་གི་བརྟན་བཞུགས་མཆོག་དེ་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག་ད་ལྟའི་ཆ་ལ་ངས། ཡང་བཞུགས་སྒར་དུ་རྟེན་གཞི་བྱས་པའི་རིགས་སློབ་མ་ལག་གཉིས་ཀྱི་འགན་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་ལགས་ཀྱིས་རིགས་ལམ་སློབ་གནས་ཁང་དབུ་བརྙེས་ཏེ་འདི་ལོ་ལོ་ངོ་ལྔ་བཅུ་འཁོར་གྱི་ཡོད་པ་དང་ས་རཱ་མཐོ་སློབ་དབུ་བརྙེས་ཏེ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པ་དང་སྟབས་བསྟུན་ནས ྋགོང་ས་མཆོག་གི་བཀའ་དྲིན་རྗེས་དྲན་མཚོན་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་འགྲེལ་བརྗོད་གནང་བྱུང། ད་ལྟ་བར་དུ་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་འདི་འདྲ་ཞིག་འཚར་ལོངས་བྱུང་བ་རེད་མི་འབོར་ཆ་ནས་རེད་ས་ཆ་གི་ཆ་ནས་རེད་ཤེས་ཡོན་གྱི་ཆ་ནས་རེད་དེ་ཅི་སྟེ་གོང་ས་མཆོག་ལ་ཅིག་ང་ཚོའི་ངོས་ནས་དེ་རིང་དཔེ་ཐུགས་རྗེ་བཀའ་དྲིན་ཆེ་ཞུས་ནས་བརྟན་བཞུགས་ཕུལ་ཐུབ་བ་དེ་ང་ཚོ་སེམས་ནང་དཔེ་སློབ་ཟུར་ཚང་མ་དགའ་བོ་བྱུང་ལས་བྱེད་ཚང་མ་ཡང་དགའ་བོ་བྱུང་ཨ་ནི་དེ་གི་ལ་དེ་རིང་གནམ་གཤིས་དེ་ཡང་ཡག་པོ་བྱས་ཨ་ནི་གོང་ས་མཆོག་གི་སྐུ་གཟུགས་དེ་ཡང་ཐང་པོ་རེ་བྱུང་ནས་ཚང་མ་དཔེ་དགའ་བོ་བྱུང་བྱས་ཙང་ལགས། ཡང་ད་རེས་བརྟན་བཞུགས་ཐོག་སེར་བྱེས་ཧར་གདོང་ཁང་ཚན་ནས་དགེ་བཤེས་སུམ་ཅུ་ཙམ་ཞིག་ལྷན་ཞུགས་ཀྱིས་བརྟན་བཞུགས་ཀྱི་སྒྲུབ་ཞག་ཁག་གནང་འདུག་ཅིང་ཁང་ཚན་དེ་ནས་ཀྱི་དགེ་བཤེས་བློ་བཟང་ལྷུན་གྲུབ་ལགས་ཀྱིས་ད་རེས་གོང་ས་མཆོག་གི་གསེར་ཞལ་དངོས་སུ་མཇལ་ཏེ་བརྟན་བཞུགས་ལྟ་བུ་ཞུ་རྒྱུ་བྱུང་བ་ནི་ཧ་ཅང་གི་ངོ་མཚར་ཆེ་ཞེས་གསུངས་ཀྱི་འདུག། ཨའོ་ད་ཚོ་ད་ཧ་ལས་རེད་འདུག་ད་ང་ད་ལྟ་བརྟན་བཞུགས་དེ་འདྲའི་བཅར་ཡས་ཀྱི་གོ་སྐབས་དེ་ད་རེས་ཐོག་མར་སུ་རབ་བྱེད་ཡིན་སྤྱི་དང་ང་མི་ཀའི་གྲྭ་སར་དེ་ནས་ད་ལོ་བཞི་བཅུ་བཞི་བཅུ་སུ་འགྲོ་གི་ཡོད་ཡིན་ནི་དེའི་རིང་ལ་ཡང་ད་དགོན་པ་གྲྭ་ཚང་གི་ནི་ལས་གནས་འདྲ་བྱས་དེ་འདྲའི་བྱེད་དུས་བསམ་པ་དེ་འདྲའི

སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་བོད་ཀྱི་སྐད་ཡིག་ཐོབ་ཐང་འཐབ་རྩོད་པ་དང་ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་ནས་སྐྱེ་རྒུ་མདོའི་ཡུལ་ཤུལ་ཁུལ་ཐོག་ཏུ་རླངས་འཁོར་འཁྲུད་སའི་ཚོང་ཁང་ཞིག་སྒོ་ཕྱེ་བར་ཉེན་རྟོག་པས་ཚོང་ཁང་དེབ་སྐྱེལ་གྱི་ཐོ་འགོད་ལས་དོན་གཉེར་དགོས་སྐོར་བརྗོད་པས་ཁོང་ཡུལ་ཤུལ་གཞུང་འབྲེལ་ཐོ་འགོད་ཁང་དུ་ཕྱིན་སྐབས་ཐོ་འགོད་ལས་དོན་མ་རྙེད་སྟབས་ཁོང་གིས་ལས་བྱེད་ཚོར་བརྙན་པར་བླངས་ཏེ་སྤྱི་ཚོགས་དྲ་ལམ་དུ་སྤེལ་རྐྱེན་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་པས་ཉིན་གསུམ་རིང་བཀག་ཉར་དྲི་རྩད་དང་གཅར་རྡུང་བྱས་ཡོད་པ་མ་ཟད་ཁོང་གིས་ཉེ་སྔོན་བཙུགས་པའི་རླངས་འཁོར་འཁྲུད་ས་དེ་ཡང་བཙན་ཐབས་ཀྱིས་སྒོ་བརྒྱབ་བཅུག་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་བོད་ནང་གི་གནས་ཚུལ་མཁོ་སྤྲོད་པས་མུ་མཐུད་བརྗོད་དོན་ལ་བཀྲ་ཤིས་དབང་ཕྱུག་ལགས་ནས་ཚོང་ཁང་སྒོ་ཕྱེས་རྗེས་ས་གནས་ཉེན་རྟོག་པ་ཁག་ཅིག་ཡོང་སྟེ་ཚོང་ལས་ཐོ་འགོད་དགོས་པའི་བཀའ་བཏང་བ་བཞིན་ཁོང་ཡུལ་ཤུལ་མི་དམངས་སྲིད་གཞུང་ཁང་དུ་ཕྱིན་ནས་ཐོ་འགོད་ལས་དོན་གཉེར་ཐབས་བྱས་སྐབས། ཐོ་འགོད་ཁང་གི་གཞུང་འབྲེལ་ལས་བྱེད་ཚོས་ཁོང་གི་རེ་སྐུལ་ངོས་ལེན་མ་བྱས་པས་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གནས་ཚུལ་དེ་བརྙན་དུ་བླངས་ཏེ་སྤྱི་ཚོགས་དྲ་ལམ་དུ་སྤེལ་ཡོད་པ་དང་རྗེས་སུ་ཁོང་ཡུལ་ཤུལ་གྲོང་ཁྱེར་དོ་དམ་དང་ཁྲིམས་འཛིན་སྡེ་ཁག་ཟེར་བས་འཛིན་བཟུང་གིས་སྤྱི་ཚོགས་དྲ་ལམ་དུ་བརྙན་སྤེལ་བས་སྲིད་གཞུང་ལ་ངོ་རྒོལ་ནག་ཉེས་སོགས་ཡོད་སྐོར་བརྗོད་ནས་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་པར་རྩིས་སྤྲོད་བྱས་ཡོད་པ་ཡིན་སྐོར་བརྗོད་བྱུང་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་ཁང་ལ་ཁ་པར་བརྒྱུད་འབྲེལ་བ་བྱས་ཀྱང་ཡ་ལན་གང་ཡང་བྱས་མ་སོང། བཀྲ་ཤིས་དབང་ཕྱུག་ལགས་ནས་བོད་སྐད་ཡིག་ཐོབ་ཐང་དང་འབྲེལ་རྒྱ་ནག་གཞུང་ལ་ཞུ་གཏུག་དང་ཁོང་གིས་ཨ་རིའི New York Times གསར་ཁང་ལ་གནད་དོན་དེའི་སྐོར་གསུངས་པར་བརྟེན་རྒྱ་ནག་གཞུང་གིས་ཁོང་ཕྱི་ལོ་ཉིས་སྟོང་བཅུ་དྲུག་ཟླ་བ་དང་པོའི་ནང་འཛིན་བཟུང་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་ལོ་ལྔའི་ཁྲིམས་ཐག་གཅོད་ནས་བཙོན་འཇུག་བྱས་ཡོད་པ་རེད་ལ་ཡང་འབྲེལ་ཡོད་གཞན་དེས་ཐེངས་དེའི་བཀྲ་ཤིས་དབང་ཕྱུག་ལགས་ནས་སྤྱི་ཚོགས་དྲ་ལམ་དུ་བརྙན་སྤེལ་བ་དེ་ཁོ་རང་གི་སྨྲ་བརྗོད་རང་དབང་ཐོབ་ཐང་ཡིན་སྐོར་བརྗོད་ནས་ནག་ཉེས་སུ་ངོས་ལེན་བྱས་མེད་པ་དང་ཁོང་གཅར་རྡུང་བྱེད་མཁན་ཁྲོད་དུ་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་ཁང་གི་མགོ་གཙོ་དང་གྲོང་ཁྱེར་སྤྱི་ཁྱབ་གཞོན་པ་ཡི་ཧུའེ་སང་ཡང་ཡོད་སྐོར་བརྗོད་གནང་བྱུང་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་སྔར་ལས་དམ་དྲག་དང་དམིགས་བསལ་ཆབ་སྲིད་བཙོན་པ་ཚོའི་སྒེར་གྱི་འཚོ་གནས་རང་དབང་སོགས་ལ་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་བརྗོད་བྱུང།
ཁོར་ཡུག་གི་རང་དབང་འགྲོ་འདུག་གི་རང་དབང་ཐ་ན་འཚོ་བ་རོལ་རྒྱུ་གི་རང་དབང་ལ་མེད་པ་བཟོ་བའི་གནས་སྟངས་ཡང་ཧ་ཅང་མངོན་གསལ་དོད་པོ་བྱུང་གི་འདུག། བཀྲ་ཤིས་དབང་ཕྱུག་ལགས་ནས་སྔ་ཕྱིར་བོད་ཀྱི་སྐད་ཡིག་ཐོབ་ཐང་གནས་སྟངས་དང་འབྲེལ་རྒྱ་ནག་གཞུང་ལ་ཁྲིམས་མཐུན་ངང་ཞུ་གཏུག་ཐེངས་མང་བྱས་ཀྱང། རྒྱ་ནག་གཞུང་གིས་ཁོང་ཕྱི་ལོ་ཉིས་སྟོང་བཅུ་དྲུག་ཟླ་བ་དང་པོའི་ནང་འཛིན་བཟུང་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་ལོ་ལྔ་ཡི་བཙོན་འཇུག་ཁྲིམས་ཐག་བཅད་ཡོད་ན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དང་པོའི་ནང་གློད་བཀྲོལ་བཏང་རྗེས་ཁོང་གིས་མུ་མཐུད་རྒྱ་ནག་གི་ཝེ་པོ་སྤྱི་ཚོགས་དྲ་ལམ་བརྒྱུད་ཡུལ་ཤུལ་གཙོས་བོད་ནང་གི་སྐད་ཡིག་གི་གནས་བབ་དང་སྲིད་གཞུང་ཁག་གིས་བོད་སྐད་ཡིག་གི་ཁྲིམས་སྲོལ་ལག་བསྟར་ཐད་བསམ་ཚུལ་དང་རྩོམ་རིག་སྤེལ་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཞི་པའི་ནང་ནས་ཡུས་ཧྲུའུ་གྲོང་ཁྱེར་སྲིད་གཞུང་ལ་ཁུལ་དེའི་གཞུང་གི་ལས་ཁུངས་ཁག་དང་སློབ་གྲྭ་ཁག་ཏུ་བོད་སྐད་ཡིག་གི་བཀོལ་སྤྱོད་གཏོང་དགོས་པའི་དགོས་འདུན་ཞུ་གཏུག་ཆེད་བཅར་སྐབས་བདེ་སྲུང་མི་སྣས་བཀག་འགོག་བྱས་ཡོད་པ་རེད་ལ། ལོ་དེའི་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་ཡུས་ཧྲུའུ་ཉེན་རྟོག་པས་ཁོང་ཉེན་རྟོག་ཁང་དུ་འབོད་འགུག་གིས་ཆུ་ཚོད་གསུམ་རིང་འདྲི་རྩད་བྱས་ཡོད་པའི་གནས་ཚུལ་སོགས་ཐོན་ཡོད་པ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་ནང་ལ་གཞུང་དོན་ཕྱོགས་བསྐྱོད་གནང་མུས་ལ་ཕྱི་ཚེས་ཉེར་གསུམ་ཉིན་ཨ་མི་རི་ཀའི UMass ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོའི་ནང་བོད་ཀྱི་གནད་འགག་དེ་ག་རེ་ཡིན་མིན་གྱི་སྐོར་གསུང་བཤད་གནང་བཞག་སྲིད་སྐྱོང་མཆོག་གིས་བོད་ཀྱི་རྒྱལ་རབས་ནང་རྒྱ་ནག་དང་བོད་གཉིས་ཀས་སོག་པོའི་རྒྱལ་རྒྱུད་ནང་བཞིན་དབུས་དང་ཤར་ཨེ་ཤི་ཡའི་ནང་སྲིད་དབང་འཛིན་པའི་ལོ་རྒྱུས་དེ་འདྲ་ཡོད་པ་དང། ཆབས་ཅིག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོར་རྒྱ་ནག་གིས་བོད་བཙན་བཟུང་མ་བྱས་བར་བོད་དེ་རང་དབང་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ། དེ་རྗེས་རྒྱ་བོད་གཉིས་བར་ཆིངས་ཡིག་དོན་ཚན་བཅུ་བདུན་བཞག་པའི་ནང། རྒྱ་ནག་གིས་བོད་ལ་སྟངས་འཛིན་བྱ་རྒྱུ་ཡང་བོད་ལ་རང་སྐྱོང་ལྗོངས་ཚད་ལྡན་ཞིག་སྤྲོད་རྒྱུ་དང། བོད་མིའི་རིག་གཞུང་སྲུང་སྐྱོབ་བྱ་རྒྱུ་སོགས་འཁོད་ཡོད་ན་ཡང། ཆིངས་ཡིག་དེ་ནི་བཙན་དབང་གི་འོག་བཞག་པའི་ཆིངས་ཡིག་ཞིག་ལ་སོང་བོད་མི་ཚོས་ངོས་ལེན་བྱེད་ཀྱི་མེད་པ་སོགས་གསུངས་བཞག། དེ་བཞིན་སྲིད་སྐྱོང་མཆོག་གིས་རྒྱ་གར་གཞུང་མང་གཉིས་ནི་བོད་མིར་བཀའ་དྲིན་ཆེན་པོ་ཡིན་པ་དང། བོད་ཀྱི་རིག་གཞུང་སྲུང་སྐྱོབ་བྱ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པ། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ཚོ་རང་མི་རིགས་ཀྱི་སྐད་ཡིག་སློབ་ཁྲིད་བྱེད་ཀྱི་མེད་པ་དང། དེ་བཞིན་ནང་ཆོས་ཉམས་ལེན་བྱ་རྒྱུར་ཡང་དཀའ་ངལ་སྤྲོད་ཀྱི་ཡོད་པ་སོགས་གསུངས་བཞག། དེ་བཞིན་སྲིད་སྐྱོང་མཆོག་གིས་ད་ལྟའི་ཆར་བོད་ཕྲུག་ས་ཡ་གཅིག་ལྷག་ཙམ་ཕ་མ་དང་ཁ་བྲལ་བཏང་ནས་གཏན་འཇགས་སློབ་གྲྭའི་ནང་བཙན་དབང་གིས་བཞག་ནས་བོད་ཡིག་བོད་སྐད་སློབ་ཁྲིད་བྱེད་ཀྱི་མེད་པ་དང་ཕྲུ་གུ་རྣམས་ནང་དུ་ལོག་ཡོང་སྐབས་རྒྱ་སྐད་མ་གཏོགས་བོད་སྐད་ཤེས་ཀྱི་མེད་པ་དང། དེ་ནི་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་རྩ་མེད་བཟོ་རྒྱུའི་སྲིད་བྱུས་ལག་བསྟར་བྱ་བཞིན་པ་ཞིག་ཡིན་ལུགས་གསུངས་བཞག། ཡང་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་ལ་ངོ་རྒོལ་མཚོན་ཆེད། བོད་མི་བརྒྱ་དང་ལྔ་བཅུ་ང་བདུན་ཙམ་གྱིས་རང་ལུས་མེར་བསྲེགས་བཏང་ཡོད་ཀྱང་རྒྱལ་སྤྱིའི་ངོས་ནས་དེ་ཙམ་དོ་སྣང་མ་སླེབས་པའི་རྒྱུ་མཚན་ཇི་ཡིན་སོགས་འགྲེལ་བརྗོད་གནང་བཞག་ཡང་སྲིད་སྐྱོང་མཆོག་གིས་བོད་ཀྱི་ཁོར་ཡུག་གི་གལ་གནད་སྐོར་དང། མཐོ་སྒང་བོད་ཀྱི་གཙང་ཆུ་ནི་གཤམ་འོག་ཏུ་ཆགས་པའི་རྒྱལ་ཁབ་རྣམས་ལ་གལ་གནད་ཆེན་པོ་ཞིག་ཡིན་ཀྱང་རྒྱ་ནག་གཞུང་གིས་ཆུ་མཛོད་ཆེན་པོ་དེ་འདྲ་བརྒྱབ་ནས། རྙོག་དྲ་ཆེན་པོ་བཟོ་གི་ཡོད་པའི་སྐོར་སོགས་གསུངས་ཡོད་པ། Massachusetts Daily Collegian ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང་ཨ་མི་རི་ཀའི་པེན་ཏ་ཀོན་དམག་དོན་ལྷན་ཁང་ནས་རྒྱ་ནག་གིས་ཧ་ཅང་མྱུར་པོའི་ངང་གོ་མཚོན་སྤྱི་དང། ལྷག་པར་དུ་རྡུལ་ཕྲན་ནུས་ཤུགས་ཡར་རྒྱས་གཏོང་བཞིན་ཡིན་ལུགས་ཀྱི་ལོ་འཁོར་སྙན་ཐོ་ཞིག་འདོན་སྤེལ་གནང་ཡོད་པ་དེར་རྒྱ་ནག་གིས་ཤུགས་དྲག་ཆེན་པོའི་ངང་སྐྱོན་བརྗོད་བྱས་པའི་ཐོག་དེ་ནི་ཨ་མི་རི་ཀས་རྒྱ་ནག་གི་བདེ་སྲུང་སྲིད་ཇུས་དང་དམག་དོན་འཐབ་ཇུས་ཀྱི་ཐོག་ལ་འཁྱོག་བཤད་བྱས་པ་ཞིག་རེད་ཞེས་དེ་རིང་རེས་གཟའ་ལྷག་པའི་ཉིན་རྒྱ་ནག་བདེ་སྲུང་བློན་ཆེན་ལས་ཁང་གིས་བཤད་བཞག་དེ་ཡང་པི་ཅིང་ནས་རོའི་ཊར་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་འདོན་སྤེལ་བྱས་པའི་སྙན་ཐོ་དེའི་ནང་དོན་རྣམས་ནི་རྒྱ་ནག་གི་བདེ་སྲུང་སྲིད་ཇུས་དང་དམག་དོན་འཐབ་ཇུས་ཀྱི་མངོན་འདོད་ལ་འཁྱོག་བཤད་བྱས་ནས་རྫུན་གཏམ་སྤེལ་བ་ཞིག་རེད་ཞེས་རྒྱ་ནག་གིས་ཨ་རིར་སྐྱོན་བརྗོད་བྱས་བཞག། ཨ་མི་རི་ཀའི་དམག་དོན་ལྷན་ཁང་པེན་ཏ་གོན་གྱིས་འདོན་སྤེལ་བྱས་པའི་སྙན་ཐོ་དེའི་ནང། རྒྱ་ནག་ལ་རྡུལ་ཕྲན་མཚོན་ཆའི་ཆ་ཤས། War Head། ཞེས་པ་ལྔ་བརྒྱ་ལྷག་ཡོད་པ་དང་ཕལ་ཆེར་ཕྱི་ལོ་ཉིས་སྟོང་སུམ་ཅུའི་བར་སྟོང་ཕྲག་གཅིག་ལ་བཟོ་སྐྲུན་བྱ་སྲིད་པ་རེད་ལ། རྒྱ་ནག་གི་རྡུལ་ཕྲན་ལས་གཞི་དེ་ཚོ་ཞི་བའི་ཆེད་དུ་ཡིན་ལུགས་བཤད་རྒྱུ་བྱེད་བཞིན་དུ་ཧ་ཅང་མྱུར་པོའི་ཐོག་ནས་རྒྱ་སྐྱེད་གཏོང་བཞིན་ཡིན་པ་ཨ་མི་རི་ཀའི་སྙན་ཐོ་དེའི་ནང་འཁོད་ཡོད་འདུག་རྒྱ་ནག་གི་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཝུའུ་ཆིན་ཟེར་བས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཨ་མི་རི་ཀས་འདོན་སྤེལ་བྱས་པའི་རྒྱ་ནག་གི་བདེ་སྲུང་ལས་དོན་དང་འབྲེལ་བའི་སྙན་ཐོ་དེར་མཐའ་གཅིག་ཏུ་ངོ་རྒོལ་བྱ་རྒྱུ་ཡིན་ལ། དེ་ནི་འདོད་བློ་རྩ་བ་ནས་མི་ཁེངས་པའི་སྙན་ཐོ་ཞིག་རེད་འདུག་རྒྱ་ནག་གི་ངོས་ནས་དྲག་པོའི་དམག་མིའི་ཉེན་ཁ་དེ་འདྲ་ཡོད་པ་མ་རེད། དེ་ནི་ཨ་མི་རི་ཀས་འུར་གཏམ་སྒྲོ་འདོགས་བྱས་པ་ཞིག་རེད་ཅེས་བཤད་བཞག། དེ་བཞིན་ཝུའུ་ཆིན་ཡིས་རྒྱ་ནག་གི་དམག་དོན་ཡར་རྒྱས་གཏོང་བཞིན་པ་ནི་ཕྱིའི་དམག་གི་ཉེན་ཁ་འགོག་ཐབས་ཆེད་དང། རྒྱ་ནག་རྒྱལ་ནང་གི་ཉེན་སྲུང་སྲུང་སྐྱོབ་དང་རྒྱལ་སྤྱིའི་ཞི་བདེ་སྲུང་སྐྱོབ་ཀྱི་ཆེད་དུ་ཡིན་པ་ལས། རྒྱལ་ཁབ་སུ་འདྲ་ཞིག་ལའང་དམིགས་ནས་དམག་དོན་རྒྱ་སྐྱེད་གཏོང་བ་དེ་འདྲ་མ་རེད་ཞེས་བཤད་བཞག་འོན་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་མི་རི་ཀའི་དམག་དོན་ལྷན་ཁང་པེན་ཏ་གོན་གྱིས་རྒྱ་ནག་གིས་ཐའེ་ཝན་གྱི་ཐོག་ལ་ཆབ་སྲིད་དང། ཕྱི་འབྲེལ་སྲིད་ཇུས་དམག་དོན་སོགས་གང་ཅིའི་ཐོག་ནས་གནོན་ཤུགས་ཆེ་རུ་གཏོང་བཞིན་པ་རེད་ཅེས་གསུངས་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གཞུང་གིས་ཕྲུ་གུ་དང་ཁྱིམ་ཚང་ལ་དམིགས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ཞིག་གི་གཏན་འབེབས་བྱས་ཡོད་ལུགས་རྒྱ་ནག་གཞུང་འབྲེལ་གསར་ལམ་གྱིས་བཤད་འདུག་དེ་ཡང་རོའི་ཊར་གསར་འགྱུར་ལས་ཁང་གིས་ཧོང་ཀོང་ནས་དེ་རིང་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གཞུང་གི་ཁྲིམས་བཟོ་ལྷན་ཚོགས་ནས་གཟའ་མིག་དམར་ཉིན། ཕྲུ་གུ་དང་ཁྱིམ་ཚང་ལ་དམིགས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་སྐོར། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཅའ་ཁྲིམས་ཞེས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ཞིག་གཏན་འབེབས་བྱས་ཡོད་ལུགས། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་བཤད་བཞག་དེ་ཡང་ལོ་རྒྱུས་ཀྱི་ངོས་ལེན་མེད་པ་དང་རྒྱལ་ཁབ་ཆིག་སྒྲིལ་གྱི་ལྟ་བ་ལ་ཁ་གཏད་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་ཡིན་པ་བཤད་འདུག་གསར་དུ་གཏན་འབེབས་བྱས་པའི་ཁྲིམས་གཞི་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དྲུག་པའི་ཚེས་གཅིག་ཉིན་ནས་དངོས་སུ་ལག་ལེན་དོན་འཁྱོལ་བྱ་རྒྱུ་ཡིན་འདུག་ཁྲིམས་གཞི་དེའི་ནང། དབུས་དང་ས་གནས་གཞུང་གི་སྡེ་ཁག་སོ་སོ་དང་སློབ་གྲྭ་དང་ཁྱིམ་ཚང་བཅས་ཀྱི་འགན་འཁྲི་ག་རེ་ཡིན་མིན་སྐོར་གསལ་སྟོན་བྱས་ཡོད་པ་དང། དེ་བཞིན་ཁྲིམས་གཞི་དེའི་ནང་གཞུང་གི་མི་སྣ་དང་ལས་བྱེད་གྲོང་གསེབ་པ་དང་དེ་མིན་དམིགས་བསལ་སྲིད་འཛིན་གྱི་ས་ཁུལ་ཧོང་ཀོང་དང་ཨོ་མིན་ཙམ་མ་ཟད་ཐའེ་ཝན་ཡང་དེའི་ནང་ཚུད་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་ལྔ་བའི་ཚེས་ཉེར་དགུ་དང་སུམ་ཅུ་གཉིས་ལ། དྲ་ལམ་ཐད་གཏོང་བརྒྱུད་ནས། འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས་སེང་གེ་སྒྲའི་རྗེས་གནང་སྩལ་འདུག་པའི་ཚན་པ་དྲུག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འཕགས་པ་སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་གི་དབང་དངོས་གཞི་ལ་འཇུག་པ་ལ། དབང་གི་སྔོན་འགྲོའི་ཆ་ལག་ལྟ་བུར། གོང་ནས་བདག་བསྐྱེད་དང། བདག་འཇུག་གི་སྐབས་སུ་དམིགས་པ་བྱས་པ་ལྟར། དབང་གནང་མཁན་གྱི་རྡོ་རྗེ་སློབ་དཔོན་མཆོག།

ཆོས་ལུགས་ཙམ་མིན་པར་འཇིག་རྟེན་འདིའི་ཐོག་གི་ལས་གང་ཞིག་བརྩམ་པར་འདོད་པས་ཀྱང། ཀུན་སློང་དང་སེམས་བསྐྱེད་རྣམ་དག་དགོས་པ་གལ་ཆེན་ཡིན་ཚུལ་ནི། ཉི་མ་རེ་རེའི་འཚོ་བའི་ནང་དུ་ཡང་མཐོང་ཆོས་སུ་ཡོད་པ་ཞིག་ཡིན་ལ། དཔེར་ན་དངོས་པོ་ཡར་རྒྱས་གཙོ་བོར་འཛིན་པའི་དེང་རབས་འཇིག་རྟེན་འདིའི་ཐོག་གི་ལས་གཞི་ཕལ་ཆེར་ཞིག་མིའི་འགྲོ་བ་ལ་ཕན་པའི་ཆེད་དུ་སྒྲུབ་ཀྱི་ཡོད་ན་ཡང། ཐོག་མའི་ཀུན་སློང་རྣམ་དག་མེད་པའི་རྐྱེན་གྱིས། ནམ་ཞིག་ཉེ་རིང་ཆགས་སྡང་ཕྱོགས་རིས་ཀྱི་དབང་དུ་སོང་ནས་དངོས་པོ་ཡར་རྒྱས་སུ་བཏང་བ་དེ་རིགས། རང་གཞན་གཉིས་ཀ་ཕུང་བྱེད་ཀྱི་ལག་ཆ་ལྟ་བུར་འགྱུར་གྱི་ཡོད་པ་དེ་ཡིན། རྒྱུ་མཚན་དེ་འདྲའི་དབང་གིས། ང་ཚོས་ལས་ཀ་ཆེ་ཆུང་གང་ཞིག་སྒྲུབ་པ་དང། དོན་དག་ཆེ་ཆུང་གང་ཞིག་ལ་འཇུག་གི་ཡོད་རུང། ཀུན་སློང་དང་བསམ་པ་བཟང་པོས་རྩིས་ཟིན་པར་བྱས་ནས་ལས་དོན་བསྒྲུབས་ན། འཕྲལ་ཕུགས་གཉིས་སུ་རང་གཞན་ཚང་མ་ལ་ཕན་བདེ་འབྱུང་བའི་དགེ་མཚན་ཡོད་མོད་ཀྱི། ཀུན་སློང་བཟང་པོས་རྒྱབ་མ་ཕྱོགས་པ་ཡིན་ན། ཕྱི་ཚུལ་ལ་ཆོས་བྱེད་པའི་གཟུགས་བརྙན་གང་ཞིག་ལ་དོན་ངོ་མར་ཆོས་ལ་བརྟེན་ནས་སྡིག་པའི་ལས་གསོག་མཁན་མང་པོ་ཞིག་འབྱུང་གི་ཡོད་པ་དེ་དག་ཚང་མ་ལ་བསམ་གཞིག་ནན་ཏན་བྱས་ཏེ་ལས་གང་ཞིག་ལ་འཇུག་པ་དེར་ཀུན་སློང་བཟང་པོ་སྔོན་དུ་གཏོང་དགོས་པ་དེ་སྐབས་འདིའི་ལམ་སྟོན་ཆགས་ཀྱི་ཡོད།

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་པ་སངས་རྒྱས་པའི་ཆོས་བྱེད་པའི་དམིགས་ཡུལ་ལ་གཙོ་བོ་རིམ་པ་གསུམ་ཡོད་དེ། དང་པོ་སྐྱེ་བ་རྗེས་མར་བདེ་འགྲོ་མི་ཡི་ལུས་རྟེན་ཐོབ་པ་ཙམ་ཞིག་ཀྱང་མིན་པར་དལ་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་ལུས་རྟེན་བཟང་པོ་ཞིག་རྙེད་དེ། དགེ་རྩ་མུ་མཐུད་དུ་བསགས་ཐུབ་བྱ་རྒྱུ་དང། གཉིས་པ། སྐྱེ་བ་ཕྱི་མ་དང་ཕྱི་མ་རྣམས་སུ། དལ་འབྱོར་གྱི་ཨང་ཀ་མ་འཁྲུགས་པར་སྐྱེས་ཏེ། སྟོན་པ་བཅོམ་ལྡན་འདས་ཀྱིས་བསྟན་པར་མཛད་པའི་ཐར་པའི་ལམ་ལ། རྩེ་གཅིག་ཏུ་ཉམས་ལེན་བྱས་པའི་སྟོབས་ཀྱིས། ཉན་ཐོས་དང། རང་སངས་རྒྱས་ཀྱི་དགྲ་བཅོམ་པའི་གོ་འཕང་ཐོབ་སྟེ། ཐར་པའི་གྲོང་ཁྱེར་དུ་འཇུག་པར་བྱ་བ་དང། གསུམ་པ་ཐེག་དམན་གྱི་དགྲ་བཅོམ་པའི་གོ་འཕང་ཐོབ་ནས། ཁམས་གསུམ་གྱི་ཉོན་མོངས་པས་གཙེ་བའི་དཀའ་སྡུག་ལས་རྦད་དེ་གྲོལ་ཟིན་ན་ཡང། རང་གཅིག་པུའི་ཞི་བདེ་ལ་ཡེངས་ནས་ལོ་ངོ་བརྒྱ་ཕྲག་དང་སྟོང་ཕྲག་འདས་ཀྱང་ཐེག་པ་མཆོག་གི་བསམ་པས་རྩིས་མ་ཟིན་པའི་སྟབས་ཀྱིས་གཞན་དོན་སྒྲུབ་པའི་ནུས་པ་ཆེན་པོ་མེད་པས་གཞན་དོན་དུ་དཀའ་བ་སྤྱོད་པའི། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་བསམ་སྤྱོད་དང་བསྡུར་ཏེ་བལྟས་ན། རང་མགོ་གང་ཐོན་ཙམ་ཞིག་ལས་མ་འདས་པའི་དབང་གིས། གཏན་དུ་ཐར་བའི་ཐར་པ་མཆོག་གི་གོ་འཕང་དེ་ནམ་ཡང་ཐོབ་ཐབས་མེད་པའི་དབང་གིས། སེམས་ཅན་ཐམས་ཅད་མར་ཤེས་པ་སོགས་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བྱང་ཆུབ་ཏུ་སེམས་བསྐྱེད་པའམ། ཡང་ན་བདག་གཞན་མཉམ་བརྗེའི་བསམ་བློ་རླབས་ཆེན་དང་དུ་བླངས་ཏེ། གཞན་དོན་དུ་སྤྱོད་པ་ཕྱིན་དྲུག་ལ་བསླབ་པའི་སྟོབས་ཀྱིས། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་བརྙེས་ཏེ། འབད་མེད་ལྷུན་གྲུབ་ཀྱི་ངང་ལ། འཇིག་རྟེན་གྱི་ཁམས་བྱེ་བ་ཕྲག་བརྒྱ་ན་གནས་པའི། སྐྱེ་འགྲོའི་དཀའ་སྡུག་སེལ་བའི་ཕྲིན་ལས་ཀྱི། འཇུག་པ་རྒྱུན་མི་འཆད་པའི་མཆོག་གི་གོ་འཕང་ཐོབ་ཐབས་བྱ་རྒྱུ་དེ་ཡིན་ཕྱིར། ཐེག་པ་ཆེན་པོའི་ཐུན་མོང་མ་ཡིན་པ། གསང་སྔགས་ཀྱི་ཆོས་ཟབ་མོ་དེ་ཉིད། ཚེ་འདི་སྣང་གི་ལྟོ་གོས་གཏམ་གསུམ་སྒྲུབ་པའི་ལག་ཆ་ལྟ་བུར་བེད་སྤྱོད་གཏོང་མཁན་མང་པོ་ཞིག་འབྱུང་གི་ཡོད་པ་དེ་དག་ནི་ནོར་འཛོལ་ལྡན་པ་ཞིག་ཡིན་ཏེ། གསང་སྔགས་ཉམས་ལེན་བྱེད་པ་དེ་དངུལ་དངོས་འཚོལ་སྒྲུབ་ཀྱི་ཆེད་དུ་མིན་པར་སངས་རྒྱས་ཀྱི་གོ་འཕང་ཐོབ་ཕྱིར་ཡིན་དགོས་སྟབས།

ཡང་ལ་ལ་ཞིག་གིས་སྐྱེ་བ་ཕྱི་མར་བདེ་འགྲོ་ལྷ་མིའི་གོ་འཕང་ཐོབ་པའི་ཆེད་དུ། གཟུངས་སྔགས་བཟླས་བརྗོད་བྱེད་པ་དེ་ཡང་ནོར་འཁྲུལ་ཡིན་ཏེ། གསང་སྔགས་ལ་འཇུག་པ་ནི། སེམས་ཅན་ཐམས་ཅད་ཀྱི་དོན་དུ་སྐུ་གསུམ་གྱི་གོ་འཕང་ཐོབ་ཐབས་ལ་བརྩོན་པ་ཞིག་ངེས་པར་དུ་དགོས་པ་དེ་ནི་སྐབས་འདིར་བསྟན་པའི་ལམ་སྟོན་གཙོ་བོ་དེ་ཆགས་ཀྱི་ཡོད།

འཇིག་རྟེན་ཕ་རོལ་དོན་གཉེར་བའི་དད་པ་མང་དུ་བྱེད་པ་ཡིས་བློ་ལྡན་དཀྱིལ་འཁོར་འཇུག་བྱ་ཡི། ཚེ་འདི་རྐྱང་རྐྱང་གི་བསམ་བློ་དང་ལྡན་ན། ཚེ་འདིའི་འབྲས་བུ་འདོད་མི་བྱ། ཚེ་འདི་འདོད་པར་གྱུར་པ་ལ་འཇིག་རྟེན་ཕ་རོལ་དོན་མི་འགྱུར། འཇིག་རྟེན་ཕ་རོལ་དོན་གཉེར་འཇིག་རྟེན་འདི་ཡི་འབྲས་བུ་རྒྱས། བྱས་ནས་གང་ལྟར་ང་ཚོས་གསང་སྔགས་ཀྱི་ཆོས་ཉམས་ལེན་བྱེད་ཡག་དེ་ཡིན་དུས། ཐབས་ཀྱི་ཆ་ནས་རྣམ་མཁྱེན་དོན་གཉེར་གྱི་ལྷག་པའི་བསམ་པ། སྙིང་རྗེ་ཆེན་པོ། དཔལ་ལྡན་ཟླ་བ་གྲགས་པས། མཆོད་བརྗོད་ག་ས་གང་ཞིག་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདི་ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་ཟེར་ནས། ཟླ་བ་གྲགས་པས། ཅིག་སངས་རྒྱས་དང། ཅིག་སྤྱིར་ཡིན་ནི་ཅིག་མཆོག་གསུམ་དུ་དེ་འདྲའི་ཡང་བསྟོད་ཕྱག་མ་མཛད་པར། སྙིང་རྗེ་ལ་བསྟོད་ཕྱག་མཛད་དེ། གང་ཞིག་བརྩེ་ཉིད། བརྩེ་ཆེན་བརྩེ་བ་སྙིང་རྗེ་ཆེན་པོ་དེ། རྒྱལ་བའི་ལོ་ཏོག་ཕུན་སུམ་ཚོགས་པ་འདི། བསྐྲུན་ཡག་གི་ཐོག་མའི་ས་བོན། བར་དུ་ཡོད་བོད་ཀྱི་མ་ཉམས་པ་བྱས་ནས་གོང་ནས་གོང་དུ་འཕེལ་ཡག། ཐ་མར་དོན་གཉིས་ལྷུན་གྱིས་འགྲུབ་ཡག། འོ་དེ་འདྲའི་དེ་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་ཡོང་གི་ཡོད་རེད། སྙིང་རྗེ་ལ་བརྟེན་ནས་ཡོང་གི་ཡོད་རེད། དེ་འདྲའི་ཡིན་དུས་དཔལ་ལྡན་ཟླ་བ་གྲགས་པས། ཨེ་ནི། དབུ་མ་འཇུག་པའི་མཆོད་བརྗོད་དེ། སྐྱབས་མཆོད་བརྗོད་མཆོད་ཡུལ་གཞན་མ་གསུང་བ་སྙིང་རྗེ་ལ་གསུང་ཡག་དེ། ཏན་ཏན་ད། དགོས་གནད་གལ་ཆེན་པོ་འདུག་བ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། དེ་རིང་གི་ཤེས་ཡོན་སློབ་གསོའི་ལེ་ཚན་ནང། སཱིའི་ཤེས་ཡོན་སློབ་གསོ་ནི་མིའི་གཞི་རྩའི་རང་བཞིན་གོང་འཕེལ་གཏོང་རྒྱུའི་ལས་རིམ་ཞིག་ཡིན་པ་དང། དེའི་བསླབ་གཞིའི་ནང་སློབ་ཁྲིད་ཀྱི་ཐབས་ལམ་མང་པོ་ཞིག་བོད་པའི་རིག་གཞུང་ནས་སྤྱད་པའི་ལམ་སྲོལ་ཞིག་ཡིན་པའི་སྐོར། ཨ་མི་རི་ཀའི Emory གཙུག་ལག་སློབ་གྲྭ་ཆེན་མོའི་ནང། ཚན་རིག་དང་ནང་ཆོས་ཀྱི་སྐོར་ལ་ཞིབ་འཇུག་གནང་མཁན་བགྲེས་པ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་གསུངས་པ། རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་དབྱིན་སྐད་དུ། བསྡུས་ཡིག་སཱིའི་ཞེས་པ། སྤྱི་ཚོགས་དང་སེམས་ཚོར། བཟང་སྤྱོད་ཀྱི་སློབ་གསོའི་སྐོར་ལ་ཡང་སྙན་སྒྲོན་ཞུ་གི་ཡིན། གནད་དོན་དེའི་ཐོག་ལ་ནམ་རྒྱུན་ནས་ཐུགས་ཁུར་དང་ཕྱག་ལས་གནང Emory གཙུག་ལག་སློབ་གྲྭ་ཆེན་མོའི་ནང་གི་ཚན་རིག་དང་ནང་ཆོས་ཀྱི་སྐོར་ལ་ཡང་ཞིབ་འཇུག་གནང་མཁན་བགྲེས་པ་བརྩོན་འགྲུས་བསམ་འཕེལ་ལགས་གདན་འདྲེན་ཞུས་བྱས་བཀའ་མོལ་ཞུ་གི་ཡིན་བརྩོན་འགྲུས་བསམ་འཕེལ་ལགས་མི་ཕལ་པ་གཅིག་ལ་ཡང་ད་འགྲེལ་བཤད་སྐྱོན་པ་ཡིན་ན་སིའི། ཤེས་ཡོན་སློབ་གསོ་ཟེར་ཡས་དེ་ག་འདྲ་ཅིག་ལ་ཡང་གོ་དགོས་ཡོད་རེད། རིག་ལྡན་སྒྲོལ་མ་ལགས་བཀྲ་ཤིས་བདེ་ལེགས་ནི་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་ཡ་ཡིན། སིའི་ཤེས་ཡོན་སློབ་གསོ་ཞུ་ཡ་དེ་ཤེས་ཡོན་གྱི་ལས་རིམ་ཅིག་རེད། ཤེས་ཡོན་གྱི་ལས་རིམ་དེའི་ནང་ལོགས་ལ་ནི་གོང་འཕེལ་གཏོང་ཡ་གཙོ་བོ་ནང་གི་ཡོན་ཏན་དེ་ཚོ་ཆགས་ཀྱི་ཡོད་རེད། སིའི་ཤེས་ཡོན་སློབ་གསོའི་ལས་རིམ་འདི་ཡིན་ཡང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་སྐྱབས་མགོན་རིན་པོ་ཆེ་གིས་གལ་ཆེན་པོ་ཞེ་པོ་ཞིག་བརྩིས་གནང་ནས་གསུངས་བསྡད་ཡག་གི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེ་ཆགས་ཀྱི་ཡོད་རེད། ད་སིའི་ཤེས་ཡོན་སློབ་གསོ་ཟེར་དེ་ཤེས་ཡོན་གྱི་ལས་རིམ་ཅིག་བྱས། ཤེས་ཡོན་གྱི་ཁོ་བོ་ལས་རིམ་ཅིག་ཡིན་པ་སོང་ཙང་དེའི་ནང་ལོགས་ལ་བསླབ་གཞི་ཡོང་གི་ཡོད་རེད། སློབ་མ་སོ་སོའི་གི་ནི་ལོ་ཚད་དང་འཚམས་པའི། རང་གི་སློབ་མ་སོ་སོའི་སེམས་ཁམས་འཕེལ་རྒྱས་དང་འཚམ་པའི་སྒྲིག་བཞག་པའི་བསླབ་གཞི། སྔོན་འགྲོ་ནས་བྱས་ནས་འཛིན་གྲྭ་བཅུ་གཉིས་བར་གྱི་བསླབ་གཞི་དེ་ཆ་ཚང་གཅིག་བྱས། དེ་ནས་དེའི་རྒྱབ་ཀྱི་རྒྱབ་ལྗོངས་ཀྱི་ལྟ་གྲུབ་དང་སྒྲོམ་གཞི་དེ་ཆ་ཚང་ཞིག་དེའི་ནང་སླེབས་བསྡད་ཡོད་རེད། ད་ནང་བཞིན་ལས་རིམ་འདིའི་ནང་ལོགས་ལ་ནི་དགེ་རྒན་ཚོས་ཀྱི་ཕར་སློབ་ཁྲིད་བྱེད་ཡོང་དུས་ག་འདྲས་བྱེད་དགོས་ཀྱི་རེད་སློབ་ཁྲིད་ཀྱི་ཐབས་ལམ་དང་དགེ་རྒན་ཚོ་ལ་ཟབ་སྦྱོང། འབུལ་ཡག་འདི་ཚོ་ཚང་མ་ལས་རིམ་འདིའི་ནང་ལ་སླེབས་ཡོང་གི་ཡོད་རེད་ད་ནང་བཞིན་ནི་ཁོ་ལས་རིམ་འདིའི་ནང་མཉམ་ཞུགས་བྱས་ནས་ཕན་ཐོགས་བྱུང་ཡོད་མེད་ཀྱི་ཚོད་བགམ་བྱེད་སྟངས་དང་འདི་ཆ་ཚང་ཅིག་ཐེ་བའི་ད་ཤེས་ཡོན་གྱི་ལས་རིམ་ཅིག་ཆགས་བསྡད་ཡོད་རེད་མདོར་ན་སྐུ་མདུན་ནས་མི་ཡི་གཞི་རྩའི་རིན་ཐང་གོང་འཕེལ་གཏང་དགོས་ཀྱི་འདུག་ཟེར་གཞི་རྩའི་རིན་ཐང་གོང་འཕེལ་གཏང་ཡག་གི་ཤེས་ཡོན་གྱི་ལས་རིམ་ཅིག་རེད་ལ། SEE Learning ཞེས་པའི་བསླབ་གཞི་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་གཞིར་བཟུང་ཡིན་དུས་དེས་སློབ་གྲྭ་ཁག་གི་ནང་ལ་ཆོས་ལུགས་ལ་མ་བརྟེན་པའི་གི་ཐོག་ནས་སློབ་ཁྲིད་གནང་སྟངས་དེ་ག་འདྲས་གནང་དགོས་ཡིན་ན། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཞུ་ནས་ད་ལྟ་སི་ཤེས་ཡོན་སློབ་གསོ་འདི་ཡོང་ས་དེ་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་སྐུ་མདུན་གྱི་ལྗགས་རྩོམ་གནང་བཞག་པའི་ཕྱག་དེབ་སྐྱབས་མགོན་རིན་པོ་ཆེ་གིས་ད་ཅིག་ལོ་བཅུ་ཕྲག་མང་པོའི་རིང་ལ་ཚན་རིག་པ་དང་ཤེས་ཡོན་པ་དང་མཁས་དབང་མི་སྣ་མང་པོ་ཅིག་མཉམ་པོ་མཇལ་འཕྲད་གནང་ནས། དུས་ཀྱི་དགོས་མཁོ་ཟེར་ནས་འདྲ་འདི་འདྲས་གཟིགས་པ་ཨ་ནི་གཟིགས་པ་དེ་ལས་ཨ་ནི་བྱུང་བཞག་པ་ཅིག་རེད་བ་ད་ལྟ་སི་ཤེས་ཡོན་སློབ་གསོའི་ནང་ལོགས་ལ་གོང་འཕེལ་གཏང་ཡས་ཀྱི་ནུས་རྩལ་མང་པོ་ཅིག་ཡང་ན་ཐབས་ལམ་མང་པོ་ཅིག་ང་རང་ཚོའི་རིག་གཞུང་ནས་ཚུར་ལེན་ཏེ་ལྷག་པར་དུ་ད་ང་ཚོའི་བློ་སྦྱོང་གི་ཨ་ནི་ཕྱག་སྲོལ་ཟེར་ནས་འདྲ་འདི་ནས་ནི་མང་པོ་ཞེ་པོ་ཅིག་ལེན་བསྡད་ཡོད་རེད་ད་དེའི་སྒང་ལ་དེང་དུས་ཤེས་ཡོན་གྱི་ལག་ལེན་ནང་ལོགས་ནས་ད་ལག་ལེན་ཨ་ནི་བཟང་ཤོས་དེ་ཚོ་ཚུར་མཁོ་སྒྲུབ་བྱས་ནས་རིག་གཞུང་གཉིས་ཀྱི་ཕྱག་སྲོལ་བཟང་པོ་མང་པོ་ཅིག་ཚུར་ཕྱོགས་བསྡུས་བྱས་བཞག་པའི་ལས་རིམ་ཞིག་ཆགས་བསྡད་རེད་དེ་ང་རང་ཚོའི་བོད་པ་ཚོ་ལ་ཡང་སོ་སོའི་རིག་གཞུང་ནས་ཚུར་ཡོང་བསྡད་པའི་ཐབས་ལམ་དེ་ཚོ་དེ

གལ་ཏེ་དེ་སློབ་ཚན་གྱི་ཚུལ་དུ་སློབ་ཁྲིད་གནང་པ་ཡིན་ན་བསླབ་གཞི་དེ་ག་འདྲས་ཆ་བགོས་གནང་ཡོད་རེད། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ཐོག་ནས་མི་ཡི་གཞི་རྩའི་རིན་ཐང་གོང་འཕེལ་གཏང་ཡ་འདི་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་དེ་སློབ་གྲྭ་རང་ལ་སློབ་ཁྲིད་བྱེད་ཐུབ་ཡ་དེ་ཡང་སློབ་གྲྭའི་ནང་ལོགས་ལ་སློབ་ཚན་གྱི་ཁོངས་སུ་བཞག་ནས་སློབ་ཁྲིད་བྱེད་ཐུབ་ཡ་དེ་སྐྱབས་མགོན་རིན་པོ་ཆེ་དགོངས་གཞི་རེད་ལ་སྐུ་མདུན་ནས་ད་ལྟ་ཆོས་ལུགས་ལ་མ་བརྟེན་པ་གསུང་དགོས་ཡ་རྒྱུ་མཚན་གཅིག་དེ་སྐབས་དེའི་བསླབ་གཞི་དེ་སློབ་གྲྭའི་ནང་ལོགས་ལ་འགྲོ་ཐུབ་ཡག་གི་ཆེད་དུ་དེ་ཡང་སློབ་གྲྭ་དེ་ནི་གཅིག་གི་ལུང་པ་གཅིག་གཉིས་ཀྱི་ནང་ལོགས་ལ་མ་ཡིན་པ་བྱས་ནས་འཛམ་བུ་གླིང་ཁྱོན་ཡོངས་ལ་ཨ་ནི་གཅིག་སླེབས་ཐུབ་ཡག་གཅིག་ལ་ཨ་ནི་ཁོ་ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་ཅིག་ཆགས་སོང་ན་ཁོ་སློབ་གྲྭ་ནང་ལོགས་ལ་ཡོང་ཐུབ་ཀྱི་མ་རེད་ལ་ཨ་ནི་ཆོས་ལུགས་དེ་ཡང་འཛམ་བུ་གླིང་ཆོས་ལུགས་ཆེ་ཁག་མང་པོ་ཡོད་རེད་ཨ་ནི་ག་གི་ལ་བརྟེན་དགོས་ཀྱི་རེད་ཨ་ནི་ཆོས་ལུགས་ག་རེ་བདམས་པ་ཡིན་ན་ཡང་ཆོས་ལུགས་ཁོ་རང་གི་རྗེས་སུ་འབྲང་མཁན་ཚོ་ལ་ད་འཚམ་པོ་ཡོང་གི་རེད་དེ་ཡང་ཆོས་ལུགས་གཞན་པ་དེ་ཚོ་ལས་ཅིག་ཡོང་ཁག་པོ་རེད་ལ། དེ་ནས་འཛམ་བུ་གླིང་ནང་ལོ་ལ་མི་ཐེར་འབུམ་གཅིག་ལྷག་ཅིག་ནི་ཆོས་ལུགས་དང་ཆོས་དད་ཁས་མི་ལེན་མཁན་ཆགས་ཀྱི་ཡོད་པ་སོང་ཙང་ད་སྐུ་མདུན་དགོངས་པ་བཞེས་ཡ་དེ་ཅིག་ཆོས་ཁས་ལེན་ན་ཡིན་འདྲ་མ་ལེན་ན་ཡིན་འདྲ་རོ། སུ་འདྲ་ཅིག་ལ་ཡིན་ན་ཡང་ཁོ་འཇུག་ཐུབ་ཡས་ཀྱི་བཟང་སྤྱོད་ཀྱི་འགྲོ་སྟངས་དེ་འདྲས་ཅིག་དགོས་ཀྱི་ཡོད་པ་སོང་ཙང་ད་དེ་སློབ་གྲྭ་ཁག་ནང་ལོ་ལ་འགོ་བཙུགས་ཐུབ་ཡས་དེ་ཡང་ཨ་ནི་སློབ་ཚན་ཚན་ཁག་མ་བཟོས་ན་སྡེ་ཚན་ཁོ་རང་ལོགས་ཅིག་ཐོག་ནས་སློབ་ཁྲིད་གནང་ཐུབ་ཡས་དེ་སྐྱབས་མགོན་བྱེད་ཀྱི།

ནང་ལོགས་ལ་གཟིགས་པ་ཡིན་ན་བསླབ་གཞི་རེ་རེའི་ནང་ལོགས་ལ་སློབ་ཚན་བདུན་བྱས། སློབ་ཚན་སོ་སོ་ནས་བཟང་སྤྱོད་དེ་གོང་སྤེལ་བཏང་ཡག་གི་རྩལ་དེ་ལ་མཁོ་བའི་ཡོན་ཏན་རེ་རེ་ནས་ག་འདྲས་སེ་གོང་སྤེལ་བཏང་དགོས་འདུག་བསླབ་གཞི་འབྲི་མཁན་དེས་སློབ་ཕྲུག་ལ་སློབ་ཁྲིད་བྱས་མྱོང་བའི་ཉམས་མྱོང་ཚད་མཐོ་པོ་ཡོད་མཁན་གྱི་དགེ་རྒན་མང་པོ་ཞིག་གིས་ད་དེ་ལ་མཐུན་འགྱུར་ཞུས་ཡོད་རེད། སློབ་ཁྲིད་བྱེད་ཡ་དེ་ཡང་བྱེད་སྒོ་གི་ལམ་ནས་བྱེད་ཡ་དང་གཅིག་སློབ་མ་ཁོ་རང་ཚོ་ལ་གཅིག་བསམ་བློ་གཏང་ཡ་གི་གོ་སྐབས་སྤྲད་ཁོ་རང་ཚོ་ལ་དེ་ཉམས་མྱོང་བསགས་ཡ་གི་གོ་སྐབས་སྤྲད་པའི་ཐོག་ནས་དེ་ཡི་རིན་ཐང་དེ་ཚོ་ཁོ་རང་ཚོ་ལ་སོ་སོའི་གཏིང་ནས་ངེས་པ་རྙེད་ཡ་ངེས་པ་རྙེད་པའི་ཐོག་ནས་ད་ག་འདྲས་འཇུག་དགོས་ཀྱི་ཡོད་མེད་དེ་གཏན་འབེབས་བྱས་བཞག་ཡོད་རེད།
སྲི་ཞུའི་གིས་སྤྱི་ཚོགས་དང་སེམས་ཚོར་བཟང་སྤྱོད་ཀྱི་སློབ་ཚན་དེ་ནང་ལ་ཡར་གྲུབ་ཆ་གསུམ་ཡོད་དུས་ནི་ང་ཚོའི་རྒྱ་ཆེའི་གསན་མཁན་རྣམ་པ་ཚོ་ལ་ཡང་དེ་ག་དེ་གཅིག་གོ་བདེ་བོ་གཅིག་ཡོང་ཡག་གི་འགྲེལ་བཤད་ལྷུག་པོ་གཅིག་སྐྱོན་རོགས་གནང། ཞུས་པ་ཡིན་ན། སྤྱིར་བཏང་སྐུ་མདུན་ནས་མིའི་གཞི་རྩའི་རིན་ཐང་གསུངས་པ་ནང་བཞིན་བྱས་ནས་ནི་བྱམས་པ་དང། བརྩེ་བ། ནི་གཅིག་གི་བཟོད་བསྲན། སྙིང་རྗེ། རེད་བ་ནི་དགོངས་ཡངས་ལྟ་བུའི་ད་གང་ཅི་སྤྱི་ཚོགས་གཅིག་མཐུན་པོ་ཡོང་ཡ་སྤྱི་ཚོགས་གཅིག་ནང་ལོ་ལ་ཞི་བདེ་ཡོང་ཡ་ཨོ་དེ་གི་ད་ཆ་རྐྱེན་དུ་གྱུར་པའི་ཡོན་ཏན་ཆ་ཚང་རེད་ལ་གང་ཟག་སྒེར་གཅིག་ཆ་ནས་བསམ་བློ་བཏང་པ་ཡིན་ན་ཡང་སོ་སོ་གཅིག་སེམས་ལ་གཅིག་བདེ་བ་ཡོང་ཡ་སེམས་ལ་ཞི་བདེ་ཡོང་ཡ་སེམས་ལ་སེམས་སྐྱིད་པོ་ཡོང་ཡ་ལ་ཆ་རྐྱེན་ཚང་དགོས་ཡ་མང་པོ་ཅིག་ཡོད་རེད་དེ་ཚོ་སྒྲུབ་ཡ་གི་གཅིག་བསླབ་གཞི་དེ་ཆགས་ཏེ་ཡོད་རེད། གོང་འཕེལ་བཏང་དགོས་ཀྱི་ཡོན་ཏན་མང་པོའི་ནང་ལོ་ནས་ད་ཚུགས་ང་ཚོས་ཕྱོགས་བསྡོམས་འདྲ་ཅིག་བརྒྱབ་པ་ཡིན་ན་རྩལ་གསུམ་ངོས་འཛིན་བྱས་པའི་ཐོག་ནས་རྩལ་གསུམ་དེ་ནི་གོང་འཕེལ་བཏང་གི་ཡོད་རེད། ཨ་དེ་འདྲའི་གི་རྩལ་གསུམ་པོ་དེ་ག་རེ་རེད་སེ་ལབ་པ་ཡིན་ན་གཅིག་དེ་ད་ང་ཚོས་བློ་གྲོས་རེད། ཨ་གཉིས་པ་དེ་སྙིང་རྗེ། ཨ་ནི་གསུམ་པ་དེ་ལ་སྦྱོར་བ་ལག་ལེན་སེ་ལ་ནི་རྩལ་དེ་ཚོ་གསུམ་ད་གོང་འཕེལ་བཏང་གི་ཡོད་རེད། ད་བློ་གྲོས་ཟེར་ཡ་དེ་ག་རེ་རེད་སེ་ལབ་པ་ཡིན་ན་བློ་གྲོས་ཟེར་ཡ་དེ་ཤེས་ཡོན་དེ་ག་རེ་རེད་སེ་ལབ་པ་ཡིན་ན་རང་གི་བདེ་ཐབས་གོང་འཕེལ་བཏང་ཡ་དང་ཨ་ནི་གཞན་གྱི་བདེ་ཐབས་གོང་འཕེལ་གཏང་ཡ་སྤྱི་ཚོགས་ཀྱི་བདེ་ཐབས་གོང་འཕེལ་གཏང་ཡ་ཡིན་པ་སོང་ཙང་ཨ་ནི་རང་གི་བདེ་ཐབས་ལ་མཁོ་ཡག་གི་ཆ་རྐྱེན་ག་རེ་ག་རེ་རེད་ཤག་རང་གི་བདེ་ཐབས་ལ་གནོད་སྤྲད་པའི་ཆ་རྐྱེན་ག་རེ་ག་རེ་རེད་འདུག་དེ་ཚོ་ང་ཚོས་ཤེས་དགོས་གི་ཡོད་རེད་བ། དེ་འདྲའི་ཤེས་པའི་བློ་གྲོས་ཅིག་དགོས་གི་ཡོད་རེད་རེད་བ། ད་འདིའི་བློ་གྲོས་འདི་ནང་ལོགས་ལ་ག་རེ་སླེབས་ཀྱི་རེད་ཟེར་ལབ་པ་ཡིན་ན་སོ་སོའི་དཔེར་ན་མི་གཅིག་ལ་ཆ་བཞག་པ་ཡིན་ན་སོ་སོའི་སེམས་ཀྱི་ནང་ལོགས་ལ་ད་གཅིག་རྒྱུན་གཏན་ནས་ཡོང་བསྡད་ཀྱི་སེམས་མྱོང་རིགས་ག་རེ་རེད་ཤག་རེད་བ། ད་སེམས་མྱོང་ནང་ལོགས་ནས་སེམས་མྱོང་ཨ་ནི་ངན་པ་ག་རེ་ག་རེ་ཡོང་གི་འདུག་རེད་བ་སོ་སོའི་གི་ད་སེམས་མྱོང་ཟེར་ཡོང་དུས་ཙམ་ལ་ད་ལྟ་ཉོན་མོངས་པའི་རིགས་རེད་བ་ད་རང་གཞན་གི་བདེ་ཐབས་ལ་ཨ་ནི་གནོད་མཁན་གཙོ་བོ་གཅིག་དེ་ཉོན་མོངས་པའི་སེམས་ཡིན་བ་སོང་ཙང་སོ་སོའི་གི་ལ་ཉོན་མོངས་པའི་སེམས་ག་རེ་ག་རེ་སྐྱེ་གི་འདུག་འདི་ཚོའི་སྐྱེ་ཡས་དེ་གནས་སྟངས་ག་འདྲ་ཞིག་ནང་ལ་སྐྱེ་གི་འདུག་འདི་སྐྱེ་ཡས་ལ་ང་ཚོ་གི་བསམ་བློ་མ་སོང་ན་ག་རེ་ག་རེ་འཁོར་གི་འདུག་ཨ་དེ་ཚོ་ཚང་མ་ཤེས་དགོས་ཀྱི་ཡོད་རེད་བ་བྱས་ཙང་འདི་འདྲའི་ཤེས་པའི་ད་ནི་བློ་གྲོས་དེ་དགོས་ཀྱི་ཡོད་རེད་འདི་ནང་བཞིན་བྱས་ནས་རང་གི་བདེ་ཐབས་གོང་འཕེལ་བཏང་ཡས་ལ་སོ་སོའི་སེམས་ཞི་བ་ཡོང་ཡས་ལ་སེམས་ལ་ཞི་བདེ་ཡོང་ཡས་ལ་ཡང་ག་རེ་ག་རེ་ཚང་དགོས་ཀྱི་འདུག་ཆ་རྐྱེན་ག་རེ་ཚང་པ་ཡིན་ན་ཨ་ནི་སེམས་ཀྱི་ཞི་བདེ་ཡོང་གི་འདུག་ད་འདི་ཚོ་ཤེས་དགོས་ཀྱི་ཡོད་རེད་དེ་འདྲའི་ཤེས་པའི་ཨ་ནི་བློ་དེ་ལ་ད་ང་ཚོ་བློ་གྲོས་ཟེར་ལབ་ནས་འདི་གོང་འཕེལ་བཏང་གི་ཡོད་རེད་ད་འདི་བློ་གྲོས་དེ་ཡོང་བ་ལ་སྔོན་ལ་སེམས་ཀྱི་དམིགས་པ་དེ་ཚུར་ནང་དུ་ཕྱོགས་ནས་སོ་སོའི་གི་གཟུགས་པོ་ནང་ལོགས་ལ་དཔེར་ན་སེམས་མྱོང་བྱེ་བྲག་པ་ཅིག་སྐྱེ་ཡོང་དུས་འདིས་ཚོར་བ་ག་འདྲ་ཅིག་སླེབས་ཀྱི་འདུག་རེད་བ། ཅིག་མ་ཅིག་མ་སྐྱིད་པ་སོགས་ལ་ག་རེ་ག་རེ་ཆགས་གི་འདུག་དེ་ཚོ་ངེས་དགོས་ཀྱི་ཡོད་རེད་བ། དེ་ཡིན་དུས་ད་ཡིད་བྱེད་ཟེར་ན་ད་ང་ཚོ Attention དེ cultivate བྱེད་ཀྱི་ཡོད་རེད། རང་རྒྱུད་རང་ཤེས་ཟེར་དུས་སོ་སོའི་གི་སེམས་མྱོང་དང་སེམས་ཁམས་འདི་ཚོ་ཨ་ནི་ག་འདྲས་ག་འདྲས་ཡོང་གི་འདུག་འདི་ཚོ་ཤེས་ཡག་གི་རྩལ་དེ་གཅིག་གོང་འཕེལ་གཏང་གི་ཡོད་རེད་འདི་གི་ཐོག་ནས་ད་སོ་སོའི་ཉོན་མོངས་དཔེར་ན་ང་མི་ཁ་ཤས་ཁོང་ཁྲོ་ཟ་སླ་བོ་ཡོད་རེད་ཁ་ཤས་ཡང་ཅིག་སེམས་ཁྲལ་བྱེད་ཡ་མང་པོ་ཡོང་བསྡད་མཁན་ད་འདི་སོ་སོའི་སེམས་རྒྱུད་ཀྱི་རང་བཞིན་ག་རེ་འདུག་སེམས་མྱོང་ག་རེ་སྐྱེ་གི་འདུག་གནས་སྟངས་ག་རེ་ནང་ལ་སྐྱེ་ཡས་དེ་ཤེས་པའི་ཐོག་ནས་སེམས་མྱོང་ངན་པའི་རིགས་དེ་ད་སྐྱེ་བའི་སྐབས་སུ་ཨ་ནི་ཕར་སྤོང་དགོས་ཡ་དང་སྐྱེ་བའི་སྐབས་སུ་ད་དེ་ཚོ་ལ་སྟངས་འཛིན་བྱེད་དགོས་ཡ་འོ་དེ་འདྲའི་རྩལ་དེ་ཚོ་བསླབས་པའི་ཐོག་ནས་སྟངས་འཛིན་བྱེད་སྟངས་དེ་ཚོ་བྱེད་དགོས་རེད་དེ་ཡང་ད་ཁོ་དངོས་སུ་ཉམས་མྱོང་བསགས་བཅུག་པའི་ཐོག་ནས་དངོས་སུ་ཉམས་མྱོང་བསགས་ཡོང་དུས་ཁོ་སྦྱོར་བ་ལག་ལེན་ལ་འགྲོ་གི་ཡོད་རེད་བ། དེ་བྱས་ནས་སེམས་མྱོང་ངན་པའི་རིགས་དེ་མར་ཉུང་དུ་བཏང་ཡ་དང་བདེ་སྐྱིད་ཀྱི་རྩ་བ།

ད་འདི་ལ་ད་བཟང་སྤྱོད་ཟེར་ནས་སྐྱབས་མགོན་རིན་པོ་ཆེ་གི་ཆོས་ལུགས་ལས་མཚམས་ལས་འདས་པའི་ཕྱག་དེབ་འདི་ནང་ལོགས་ངོས་འཛིན་དེ་འདྲ་གནང་ཡོད་པ་ནང་བཞིན་བྱས་ནས་བླང་དོར་དེ་ནི་ང་ཚོས་སྦྱོར་བ་ལག་ལེན་གྱི་ཐོག་ནས་སླེབས་ཡོང་གི་ཡོད་རེད་ད་འདི་འདྲས་ཀྱི་ཐོག་ནས་ད་རྩལ་གསུམ་པོ་དེ་གོང་འཕེལ་བཏང་གི་ཡོད་རེད་ལ། ད་ཨེ་མོ་རའི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་ཡང་དེ་སྔ་གི་དེའི་ཐོག་ལ་ཡང་ཞིབ་འཇུག་བྱེད་མཁན་སྡེ་ཚན་ལོགས་ཀ་ཡོད་དུས་སཱི་ཤེས་ཡོན་གྱི་བསླབ་གཞིའི་ཐོག་ལ་ཡང་ཕྱི་རྒྱལ་གྱི་མཁས་པ་དེ་ཚོས་དགོངས་ཚུལ་དང་དེ་ལ་གཟིགས་སྐྱོར་དེ་ག་འདྲ་ཡོད་ན་དེ་དང་མཉམ་དུ་ད་ལྟའི་བསླབ་གཞི་དེ་ཕྱི་རྒྱལ་གྱི་སློབ་གྲྭ་ཁག་མང་ལོས་ཅིག་གི་ནང་ལ་ཡང་ལག་བསྟར་གནང་རྒྱུ་ཡིན་ན། སཱི་ཤེས་ཡོན་སློབ་གསོ་དེ་རྒྱལ་ཁབ་བྱས་པ་ཡིན་ན་རྒྱལ་ཁབ་བཞི་བཅུ་ལྷག་གིས་ལག་ལེན་འགྲོ་བཞིན་པ་དང་སློབ་གྲྭ་བྱས་པ་ཡིན་ན་སློབ་གྲྭ་ཉིས་སྟོང་སུམ་བརྒྱ་ལྔ་བཅུ་ལྷག་གི་ནང་ལོགས་ལ་ལག་བསྟར་བྱེད་བཞིན་པ་ངོས་འཛིན་ཞུ་གི་ཡོད་རེད། སྐད་ཡིག་བྱས་པ་ཡིན་ན་སཱི་ཤེས་ཡོན་སློབ་གསོའི་གི་བསླབ་གཞི་དེ་ཚོ། ཚོས་ཀྱི་ཉི་ཤུ་རྩ་གཉིས་ནང་ལོགས་ལ་བསྒྱུར་བཞིན་པ་དང། ད་ལྟ་བར་དུ་ང་ཚོས་ཀྱི་དྲ་ཐོག་ནས་ཟབ་སྦྱོང་ཕུལ་བ་ཡིན་ནའི་འདྲ་ད་དངོས་སུ་ས་གནས་ས་ཐོག་ལ་ཟབ་སྦྱོང་ཕུལ་བ་ཡིན་ནའི་འདྲ་ཡང་ང་ཚོས་ཀྱི་ཐད་ཀར་མ་ཕུལ་བ་ཡིན་ན་ང་ཚོས་ཀྱི་ད་མཉམ་འབྲེལ་བྱས་བསྡད་མཁན་གྱི་ཡང་ཚོགས་པ་དང་སྒྲིག་འཛུགས་ཡོད་རེད་ཁོ་རང་ཚོས་ཀྱི་ཟབ་སྦྱོང་ཕུལ་བ་ཨ་དེ་རྩིས་ནས་ད་ཁྱོན་བསྡོམས་ནས་དགེ་རྒན་ཕལ་ཆེར་འབུམ་གཉིས་དང་ཁྲི་ལྔ་ལྷག་ལ་ཅིག་ང་ཚོ་ལ་བསླབ་གཞི་ངོ་སྤྲོད་དང་ཨ་ནི་ཟབ་སྦྱོང་ཕུལ་བ་འདུག་ཆགས་ཀྱི་ཡོད་རེད་ཨ་ནི་ཡང་ས་གནས་མང་པོ་གཅིག་ལ་ཨ་ནི་དགེ་རྒན་སོ་སོའི་གི་ལག་ལེན་བསྟར་བ་མ་གཏོགས་ཡང་སློབ་གྲྭ་སྤྱི་ལ་ལག་ལེན་མ་བསྟར་བ་དེ་འདྲའི་ཡོང་གི་ཡོད་རེད་རོ་ཨ་ད་དེ་འདྲའི་བྱས་ནས་ཁྱོན་བསྡོམས་ནས་ད་ང་ཚོ་ལ་གྲངས་ཀ་འབྱོར་བ་དེ་བྱས་པ་ཡིན་ན་ནི་སློབ་གྲྭ་ཉིས་སྟོང་ནི་སུམ་བརྒྱ་ལྔ་བཅུ་དང་ནི་སློབ་མ་ཧ་ལམ་གཅིག་ས་ཡ་དྲུག་ལྷག་ལ་ད་གཅིག་གི་སྲིད་གཞུང་སློབ་གསོའི་ངོ་སྤྲོད་བྱུང་བསྡད་པ་འདུག་ཆགས་བསྡད་ཡོད་རེད་ད་ཡིན་ན་ཡང། བཟང་སྤྱོད་གོང་སྤེལ་གཏང་ཡ་གི་ལས་རིམ་ཡིན་པ་སོང་ཙང་སློབ་མ་རྣམས་ལ་ཟབ་སྦྱོང་ཐེངས་གཅིག་ཕུལ་བ་དེ་གི་འགྲིག་གི་ཡོད་མ་རེད་པ་ད་ཁོ་མུ་མཐུད་ནས་སློབ་ཚན་རང་ནང་བཞིན་བྱས་ནས་ཁོ་སློབ་གྲྭ་ལ་རྒྱུན་དུ་ཁྲིད་དགོས་ཡ་ཅིག་ཆགས་པ་སོང་ཙང་ད་དེ་འདྲའི་གོ་སྐབས་ཡོད་བསྡད་མཁན་གི་སློབ་མ་དེ་ཕལ་ཆེར་ས་ཡ་དྲུག་ཆགས་མ་རེད་ཡིན་ན་ཡང་ད་ངོ་སྤྲོད་བྱུང་བསྡད་པ་དང་ཡང་སྲིད་གཞོན་སློབ་གསོའི་གི་ལག་ལེན་ནང་ལོགས་ནས་ལག་ལེན་བྱེ་བྲག་པ་དེ་འདྲའི་ངོ་སྤྲོད་བྱུང་ནས་སློབ་མས་ལག་ལེན་བསྟར་བསྡད་པ་དེ། ཕོན་ཆེན་པོ་ཆགས་ཀྱི་ཡོད་རེད། ད་ལྟ་ང་ཚོའི་གི་ཞིབ་འཇུག་བྱེད་སའི་གི་ས་ཆ་དྲུག་ཅིག་ངོས་འཛིན་ཞུ་གི་ཡོད་རེད། ཨ་ནི་ད་ལྟ་ཞིབ་འཇུག་ཨ་ནི་འགོ་བཙུགས་ཡས་གི་འཆར་གཞི་ཡོད་པ་ཞིག་ནི་ས་ཆ་དེ་ནི་ཁྱོན་བསྡོམས་ནས་བཅུ་ཅིག་ངོས་འཛིན་ངོས་འཛིན་ཞུ་གི་ཡོད་རེད་ད་དུས་ཚོད་ནང་ལོགས་ལ་ཞིབ་འཇུག་ད་འགོ་བཙུགས་ནས་ལོ་མང་པོ་འགྲོ་གི་ཡོད་མ་རེད། ལས་གཞི་ཁོ་རང་གསར་བ་ཆགས་ཏེ་ཡོད་རེད། ཡིན་ན་ཡང་ད་ཞིབ་འཇུག་བྱེད་ཀྱིན་བྱེད་ཀྱིན་ད་ཞིབ་འཇུག་གི་གྲུབ་འབྲས་རིང་མིན་ཐོན་ཡོང་དགོས་རེད་པ། ད་ཞིབ་འཇུག་གི་ལམ་ནས་ལས་རིམ་འདི་ལག་བསྟར་བྱེད་པ་ལ་བརྟེན་ནས་ཤུགས་རྐྱེན་དེ་འདྲའི་འདུག་འབྲས་བུ་དེ་འདྲའི་ཐོན་གྱི་འདུག་ཟེར་ཨ་ནི་ང་ཚོ།

ད་ལྟ་གོང་དུ་བཀའ་མོལ་གནང་མཁན་དེ་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་ཙཱ་བ་བགྲེས་པ་བརྩོན་འགྲུས་བསམ་འཕེལ་ལགས་རེད། ལས་རིམ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ནས་མུ་མཐུད་བརྒྱུད་བསྒྲགས་ཞུས་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། བཙན་བྱོལ་བོད་མིའི་སྤྱི་ཚོགས་ལ་ཞབས་འདེགས་ཞེས་པའི་ནང་གསེས་བཞུགས་སྒར་བོད་ཀྱི་དཔེ་མཛོད་ཁང་དུ་ལས་ཞུགས་ཞེས་པའི་ཞུ་འཕྲོ་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ངག་རྒྱུན་ལོ་རྒྱུས་འཚོལ་སྡུད་ཀྱི་བརྒྱུད་རིམ་ཁྲོད་ང་ཚོས་སྒྲ་ཐག་བརྒྱ་ཕྲག་དུ་མར་སྒྲ་འཇུག་དང་ངག་རྒྱུན་ལོ་རྒྱུས་ཀྱི་རྒྱུ་ཆ་སྟོང་ཕྲག་ལ་ཉེ་བ་བསྡུ་སྒྲིག་བྱེད་ཐུབ་སོང། སྐབས་དེར་མི་ཁ་ཤས་ཀྱི་བྱེད་སྟངས་ལྟར་གཞུང་ལ་ངོ་མ་འདི་ཕུལ་ནས་ང་རང་གིས་ཀྱང་འདྲ་བཤུས་གཅིག་བླངས་ཡོད་ན་ཕན་ཐོགས་ཡོང་གི་ཡོད་ཚོད་འདུག་ཀྱང་ངས་གཞུང་གི་ཅ་ལག་ཡོངས་རྫོགས་གཞུང་ལ་སྤྲོད་དགོས་ཀྱི་རེད་སྙམ་པའི་ཐོག་ནས་གཞུང་ལ་ཕུལ་བ་མ་གཏོགས་ངོ་བཤུས་ཤོག་ལེ་གཅིག་ཀྱང་སྒེར་ལ་ཉར་མེད། ཕྱི་ཕྱོགས་ནས་བཤད་སྟངས་ཤིག་ལ་སྐབས་དེའི་ལོ་རྒྱུས་ཀྱི་རྒྱུ་ཁ་ཤས་འོག་ལག་ཏུ་ཕྱིན་ནས་ཡོད་པ་མ་རེད་ཟེར་བའི་སྐད་ཆ་གོ་མྱོང་ཡང་སྐད་ཆ་དེ་བདེན་རྫུན་ངས་གསལ་བོ་མི་ཤེས། དེང་སང་ང་ལ་འགྱོད་པ་ཆེན་པོ་ཞིག་ཡོད་པ་ནི་གལ་སྲིད་ངས་སྐབས་དེར་རྒྱུ་ཆ་དེ་དག་གི་ངོ་བཤུས་རེ་ཉར་ཐུབ་ཡོད་ན་དེང་སང་བོད་ཀྱི་ལོ་རྒྱུས་ཐོག་ཕན་ཐོགས་ཆེན་པོ་ཡོང་གི་རེད་ལ་དེའི་ཐོག་ནས་སྤྱི་ལ་ཕན་པའི་ལས་ཀ་ཡང་མང་པོ་བྱེད་ཐུབ་ཀྱི་རེད་བསམ་སོང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ང་བོད་ལ་གཉེན་འཕྲད་དང་ལྟ་སྐོར་དུ་སོང་སྟེ། རྒྱ་གར་དུ་ཕྱིར་འཁོར་སྐབས་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་ཀྱི་ངའི་དེ་སྔོན་འཛིན་གྲྭ་གཅིག་པའི་སློབ་གྲོགས་རྣམས་དགེ་བཤེས་ལྷ་རམས་པའི་དམ་བཅའ་འཇོག་པའི་དུས་ལ་སླེབས་པའི་སྐབས་སུ་ཁེལ་ཡོད་པར་བརྟེན་ང་ཡང་རྒྱ་གར་ལྷོ་ཕྱོགས་སུ་དགེ་བཤེས་ལྷ་རམས་པའི་དམ་བཅའ་འཇོག་པར་ཕྱིན། དེ་དུས་ང་ཚོ་ལ་དགེ་བཤེས་ལྷ་རམས་པའི་དམ་བཅའ་རྒྱུགས་སྤྲོད་ཀྱི་ལམ་ནས་འགྲོ་མི་དགོས་པའི་དམིགས་བསལ་གྱི་གོ་སྐབས་ཤིག་ཐོབ་ཡོད། སྐབས་དེར་དགེ་བཤེས་ལྷ་རམས་པའི་འགྲོ་སྟངས་ཀྱི་སྒྲིག་གཞི་གསར་རྙིང་གཉིས་ཀྱི་བར་དུ་འཁེལ་བས་གདན་སར་བསྡད་ནས་དཔེ་ཆར་རྒྱུན་རིང་པོར་ལྟ་ཐུབ་མེད་ཀྱང་སྐབས་དེར་དགེ་བཤེས་ལྷ་རམས་པའི་དམ་བཅའ་འཇོག་ཆོག་པའི་འོས་ཆོས་ཚང་བ་ཚོར་ལྷ་རམས་དམ་བཅའ་འཇོག་རྒྱུའི་གོ་སྐབས་བྱུང་བ་རེད། རབ་བྱུང་བཅུ་དྲུག་པའི་མེ་སྟག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོའི་གདན་ས་གསུམ་གྱི་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཐོག་ལྷ་རམས་དགེ་བཤེས་ཀྱི་དམ་འཇོག་བྱས་རྗེས་ཕྱིར་རྡ་སར་ཡོང་སྟེ་མུ་མཐུད་བོད་ཀྱི་དཔེ་མཛོད་ཁང་དུ་ལས་ཀ་བྱས་ཤིང། བོད་ཀྱི་དཔེ་མཛོད་ཁང་དུ་སྔ་རྗེས་བསྡོམས་ལོ་ངོ་བཅུ་ཙམ་རིང་ལས་ཀ་བྱས་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ནས་བཟུང་ངས་སྐུ་སྒེར་ཡིག་ཚང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཀྱི་སྒྲ་ཐག་ཁག་འགྲེམ་སྤེལ་དང་ཡིག་ཐོག་ཏུ་ཕབ་རྒྱུའི་ལས་ཀ་བྱས་པ་ཡིན། དེ་དུས ྋགོང་ས ྋསྐྱབས་མགོན་ཆེན་པོའི་ཆབ་སྲིད་ཕྱོགས་ཀྱི་བཀའ་སློབ་མང་པོ་ཞིག་ཡིག་འབེབས་བྱས་ཡོད་ཀྱང་ཆོས་ཕྱོགས་ཀྱི་བཀའ་སློབ་རྣམས་ཡིག་ཐོག་ཏུ་འཁོད་པ་ཤིན་ཏུ་ཉུང་ཞིང་ཕལ་ཆེར་མེད་པ་ལྟ་བུ་ཡིན། སྐུ་སྒེར་ཡིག་ཚང་དུ་ལོ་ཁ་ཤས་རིང་ལས་ཀ་བྱས་རྗེས་བཙན་བྱོལ་བོད་གཞུང་གི་ནང་ཐད་ཀར་ཞབས་ཕྱི་ཞུས་པ་ཡིན། གཉིས་པ། བཙན་བྱོལ་བོད་མིའི་བཅའ་ཁྲིམས་ཟིན་བྲིས་བཟོ་འགོད། ངས་བོད་གཞུང་གི་ནང་ལས་ཀ་ཐེངས་དང་པོ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ཟླ་བ་ལྔ་པའི་ཚེས་བཅུ་བདུན་ཉིན་འགོ་འཛུགས་ཞུས་པ་ཡིན། ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེས་ཐད་བསྐོས་གནང་བ་བཞིན་མ་འོངས་བོད་ཀྱི་རྩ་ཁྲིམས་ཟིན་བྲིས་ལ་བསྐྱར་ཞིབ་དང། བཅའ་ཁྲིམས་ཀྱི་ཟིན་བྲིས་གསར་བཟོའི་ཆེད་བཅའ་ཁྲིམས་ཟིན་བྲིས་ཚོགས་ཆུང་གསར་འཛུགས་གནང་བའི་གྲས་སུ་ཐད་བསྐོས་གནང་བ་ལྟར་ཞབས་ཕྱི་ཞུས་པ་ཡིན། སྐབས་དེའི་བཅའ་ཁྲིམས་ཟིན་བྲིས་ཚོགས་ཆུང་གི་ཚོགས་གཙོ་ནི་བཀའ་བློན་ཁྲི་ཟུར་འཇུ་ཆེན་ཐུབ་བསྟན་རྣམ་རྒྱལ་མཆོག་དང། ཚོགས་མིར་ནང་སྲིད་བཀའ་ཟུར་དབང་འདུས་རྡོ་རྗེ་དང། ཝཱ་ར་ན་སིའི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་སྤྱི་ཟམ་གདོང་རིན་པོ་ཆེ་བློ་བཟང་བསྟན་འཛིན། ཤེས་རིག་དྲུང་ཆེ་ཟུར་པ་རི་ཁ་བློ་བཟང་བསྟན་འཛིན་དང་ཕྲན་ཀིརྟི་སྤྲུལ་སྐུ་བློ་བཟང་བསྟན་འཛིན་བཅས་མི་ལྔ་ཡོད། རྒྱལ་ཁབ་སོ་སོ་ལ་རྩ་ཁྲིམས་དང་བཅའ་ཁྲིམས་བཟོ་སྟངས་མ་འདྲ་བ་སྣ་ཚོགས་ཡོད་པ་ལས་གཙོ་བོ། མ་འོངས་པར་བོད་མི་རིགས་ལ་རན་ཞིང་དགོས་མཁོ་ཆེ་བ་གང་ཡིན་མིན་ཐད་རྒྱལ་ཁབ་མང་པོའི་རྩ་ཁྲིམས་ལ་ཉམས་ཞིབ་དང་བསམ་བློ་མང་པོ་བཏང་ཞིང། ཕྱི་རྒྱལ་གྱི་ཁྲིམས་ལུགས་མཁས་པ་མང་པོ་གདན་འདྲེན་ཞུས་ཏེ་ཁོང་ཚོར་གྲོས་བསྡུར་དང་བགྲོ་གླེང་བྱེད་པ། དེ་བཞིན་ཕྱི་རྒྱལ་གྱི་ཁྲིམས་ལུགས་ཡིག་ཆ་མང་པོར་ལྟ་ཀློག་བྱས་ཏེ་རྒྱལ་ཁབ་གཞན་པའི་ཁྲིམས་ལུགས་ཀྱི་འགྲོ་སྟངས་ལས་ལེགས་ཆ་གང་ཡོད་བསྡུ་རུབ་བྱས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་གཏན་འབེབས་བྱས་པའི་མ་འོངས་བོད་ཀྱི་རྩ་ཁྲིམས་གཞི་ལ་བཟུང་སྟེ་ཐོག་མའི་སྐབས་སུ་མ་འོངས་བོད་ཀྱི་རྩ་ཁྲིམས་ཞེས་པ་གྲོས་ཚོགས་ལམ་ལུགས་དང་སྲིད་འཛིན་ལམ་ལུགས་སྟེ་མང་གཙོའི་འགྲོ་སྟངས་མི་འདྲ་བ་གཉིས་ཀྱི་ངོ་བོའི་ཐོག་ནས་རྩ་ཁྲིམས་ཟིན་བྲིས་གཉིས་དང། དེ་བཞིན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སི་ཊཱ་སི་བྷག་གི་གསུང་བཤད་ཀྱི་དགོངས་དོན་གཞིར་བཟུང་ནས་བོད་རང་སྐྱོང་ཅན་གྱི་རྩ་ཁྲིམས་ཟིན་བྲིས་ཤིག་ཀྱང་བཟོས་ཡོད། རྩ་ཁྲིམས་དང་པོ་གཉིས་ནི་མ་འོངས་པར་བོད་དེ་རང་བཙན་ལྡན་པའི་རྒྱལ་ཁབ་ཅིག་གི་ངོ་བོར་བསྐྱར་གསོ་བྱུང་བ་ཡིན་ན་དེ་དུས་ལག་ལེན་དུ་བསྟར་རྒྱུའི་རྩ་ཁྲིམས་ཟིན་བྲིས་ཀྱི་ངོ་བོའི་ཐོག་ནས་བྲིས་ཡོད། འོན་ཀྱང་བར་ལམ་ནས་བོད་དོན་འཐབ་རྩོད་ཀྱི་ངོ་བོ་ལ་འགྱུར་བ་ཕྱིན་ཏེ་དབུ་མའི་ལམ་གྱི་ཐོག་ནས་འགྲོ་རྒྱུར་གཏན་འཁེལ་བར་བརྟེན་རྩ་ཁྲིམས་ཟིན་བྲིས་དེ་དག་རང་བཞིན་གྱིས་ཕྱིར་བསྡུ་དང་ནུས་མེད་ལྟ་བུར་གྱུར་བ་རེད། ང་ཚོས་བཙན་བྱོལ་དུ་བསྡད་ཚེ་རིང་ལག་ལེན་དུ་བསྟར་རྒྱུའི་བཅའ་ཁྲིམས་དང། སྒྲིག་གཞི་མང་པོ་ཞིག་གི་ཟིན་བྲིས་ཀྱང་བཟོས་པ་ཡིན། ང་ཚོས་ཟིན་བྲིས་བཟོས་པ་མ་གཏོགས་མཐའ་མའི་གཏན་འབེབས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་གནང་དགོས་ཀྱི་ཡོད། ང་ཚོའི་ལས་ཀའི་བརྒྱུད་རིམ་ནང་བསམ་ཚུལ་དང་ལྟ་ཚུལ་མི་མཐུན་པ་མང་པོ་བྱུང་ཡོད་ལ་དེའི་ཐད་ཚོགས་མི་ཚོའི་བར་དགོངས་ཚུལ་མི་མཐུན་པ་ཡང་མང་པོ་བྱུང་མྱོང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ཉིན་བོད་གཞུང་བཀའ་ཤག་གིས་ཆབ་སྲིད་ཀྱི་དགོངས་འཆར་སློབ་སྟོན་དང་གཞེན་སྐུལ་བཅས་ཀྱི་ཐོག་ནས་བསམ་འཆར་འབུལ་མཁན་གྱི་ཆབ་སྲིད་ཚོགས་ཆུང་ཞིག་གསར་འཛུགས་གནང་བའི་ཚོགས་མིར་བསྐོས་གནང་བ་བཞིན་ཚོགས་ཆུང་དེའི་ཚོགས་མི་བྱས་ཏེ་ཞབས་ཕྱི་གང་ཐུབ་ཞུས་པ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཞུང་ཞབས་འདེམས་བསྐོ་ལྷན་ཁང་གི་ཚོགས་མིར་བསྐོ་བཞག་གནང་བ་བཞིན། བོད་གཞུང་གི་ལས་བྱེད་འདེམས་བསྐོ་ལྷན་ཁང་གི་ཚོགས་མི་ལོ་མང་པོའི་རིང་བྱས། བཀའ་བློན་མན་འདབས་ཀྱི་གཞུང་གི་ལས་བྱེད་ཕལ་ཆེར་ཡོངས་རྫོགས་ལས་བྱེད་འདེམས་བསྐོ་ལྷན་ཁང་གིས་བསྐོ་བཞག་དང་ལྟ་རྟོག་བྱེད་དགོས་པའི་ལས་འགན་ལྕི་མོ་ཡོད། ང་བོད་གཞུང་གི་བཀའ་བློན་གྱི་སྔོན་འགྲོའི་འོས་གཞིའི་ནང་ཐེངས་དང་པོར་སླེབས་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ཟླ་བ་བདུན་པའི་ནང་ཡིན། བཀའ་བློན་བསྐོ་བཞག་བྱས། བྱེད་སྟངས་ཀྱི་སྒྲིག་གཞི་ལ་འགྱུར་བ་ཤིན་ཏུ་ཆེན་པོ་བཏང་རྗེས་ཀྱི་ཐོག་མའི་འོས་བསྡུའི་སྐབས་ཡིན། དེ་སྔ་བཀའ་བློན་གྱི་འོས་གཞི་ཡོངས་རྫོགས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་འཛུགས་གནང་བཞིན་པའི་སྔ་མོའི་ལམ་ལུགས་དེ་ལ་འགྱུར་བ་བཏང་དེ་བཀའ་བློན་གྱི་འོས་གཞི་ཡོངས་རྫོགས་བོད་མི་མང་སྤྱི་འཐུས་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱིས་གསང་བའི་འོས་ཤོག་གི་ལམ་ནས་འདེམས་དགོས་ཀྱི་ཡོད། སྐབས་དེར་སྐུ་ངོ་རྒྱ་ལོ་དོན་གྲུབ་སོགས་བཀའ་བློན་གྱི་སྔོན་འགྲོའི་འོས་གཞི་ཁ་ཤས་ཐོན་པའི་གྲས་ནས་ང་ལ་སྔོན་འགྲོའི་འོས་ཤོག་མང་ཤོས་ཐོབ་ཡོད་ཀྱང་ངས་བཀའ་བློན་གྱི་འོས་གཞི་ལས་དགོངས་པ་ཞུས་ཏེ་ཕྱིར་འཐེན་བྱས་པ་ཡིན། སླར་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་སྤྱི་འཐུས་རྣམ་པས་ཡང་བསྐྱར་བཀའ་བློན་གྱི་འོས་གཞིར་བདམས་པ་བཞིན་བཀའ་བློན་དུ་བསྐོ་གཞག་གནང་སོང། ང་ཐོག་མའི་ཆར་འཕྲོད་བསྟེན་བཀའ་བློན་གྱི་འོས་མིང་དུ་བཀའ་ཤག་གིས་ལས་བསྐོས་བྱས་འདུག་ཀྱང་བཀའ་བློན་གྱི་དམ་འབུལ་བསྒྲུབས་ནས་རྗེ་བློན་ལྷན་ཚོགས་ཀྱི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་རིག་བཀའ་བློན་གྱི་འགན་འཁུར་དགོས་ཞེས་ཐད་ཀར་བཀའ་ཕེབས་པ་ལྟར་ཆོས་རིག་བཀའ་བློན་གྱི་ལས་འགན་འཁུར་བ་ཡིན། སྤྱིར་ན་བོད་ཀྱི་ཆབ་སྲིད་ཀྱི་ལས་དོན་ནང་བླ་མ་དང་གྲྭ་པ་ཞུགས་མི་ཆོག་པའི་དགག་བྱ་གང་ཡང་མེད་པས། ང་རང་བླ་མ་དང་གྲྭ་པ་ཞིག་ཡིན་པའི་ངོས་ནས་བོད་ཀྱི་ཆབ་སྲིད་ཀྱི་ལས་དོན་བསྒྲུབས་ཀྱང་བོད་ཀྱི་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་ཆོས་དང་འགལ་བ་མེད། དཔེར་ན། ངས་བདེ་སྲུང་བཀའ་བློན་གྱི་འགན་ཁུར་ལྟ་བུ་བླངས་ན་ཡང་མི་གཅིག་ཀྱང་གསོད་དགོས་ཀྱི་མེད་ལ། བཙོན་པ་གཅིག་ཀྱང་འཛིན་དགོས་ཀྱི་མེད། རྩ་བའི་ཆབ་སྲིད་ཀྱི་གོ་དོན་ལེན་སྟངས་མི་འདྲ་བ་སྣ་ཚོགས་ཡོད་མོད། བོད་ཀྱི་ཆབ་སྲིད་ཀྱི་རང་བཞིན་དང་ངོ་བོ་ནི་བོད་ཀྱི་རྩ་ཁྲིམས་དང་བཅའ་ཁྲིམས་སུ་གསལ་བ་ལྟར། འཚེ་མེད་ཞི་བ་དང་གཞན་ཕན་ཆོས་དང་མཐུན་པ་ཞིག་གི་ངོ་བོའི་ཐོག་ནས་འགྲོ་དགོས། བོད་གཞུང་གི་སྲི་ཞུ་བ་ཞིག་ཡིན་པའི་ཆ་ནས་སྐྱ་སེར་གང་ཡིན་ལ་མ་ལྟོས་པར་གཙོ་བོ་བོད་མི་རིགས་ལ་ཕན་ཐོགས་གང་གི་ཆེ་བ་ཡོད་པའི་ལས་འགན་དང་དུ་བླངས་ནས་སྒྲུབ་དགོས་པ་དེ་ཡིན། བླ་མ་ཞིག་ཡིན་པའི་ཆ་ནས་བོད་མི་མང་ཚོགས་ཀྱི་ཡིད་ཆེས་ཆེ་བ་ཡོང་གི་ཡོད་ཀྱང་གལ་སྲིད་ངས་ལས་ཀ་བྱེད་སྟངས་མ་འགྲིག་པ་བྱུང་ཚེ་བོད་རྒྱ་ཆེ་མི་མང་གིས་སྣང་མེད་དུ་འཇོག་སྲོལ་མེད། གལ་སྲིད་གུང་ཁྲན་ཏང་གི་དཔོན་པོ་ཚོས་དམར་པོའི་ལྟ་བ་གཞི་ལ་བཞག་པའི་ཐོག་ནས་ཆབ་སྲིད་ཀྱི་ལས་ཀ་བྱེད་ཀྱི་ཡོད་ན་དམར་པོའི་ལྟ་བའི་སྙིང་དོན་ནི་ཐུན་མོང་གི་ཆེད་དུ་རང་གི་ཁེ་ཕན་དང་ཚེ་སྲོག་ཚུན་ཆད་བློས་གཏོང་བྱེད་དགོས་ཀྱི་ཡོད།

གཙོ་བོ་དེའི་མིང་ལ་ཀེ་དོན་གྲུབ་ཟེར་ཞིང། ཤེས་ཡོན་གསར་རྙིང་གཉིས་ཀའི་གནས་ཚད་ཡག་པོ་ཡོད་མཁན་ཞིག་ཡིན། འོན་ཀྱང་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་དམར་ཤོག་ཚོགས་པ་དེ་ཤུགས་རྒྱས་ཐུབ་མེད་ལ། མང་ཚོགས་སྤྱི་དང་ལྷག་དོན་གཞོན་སྐྱེས་ཀྱི་ཁྲོད་ནས་དོ་སྣང་བྱེད་མཁན་དེ་ཙམ་མ་བྱུང་བས། རིམ་པས་བོད་ཀྱི་དམར་ཤོག་ཚོགས་པ་དེ་གྲག་འགུལ་མེད་པ་ལྟ་བུར་གྱུར་སོང། ལེའུ་བཅུ་གཅིག་པ། བོད་དུ་སྐྱར་ལོག། དང་པོ། ལོ་རབས་བརྒྱད་ཅུ་པའི་འགོ་སྟོད་ཀྱི་གུ་ཡངས། རྒྱ་ནག་ནང་རིག་གནས་གསར་བརྗེ་ཆེན་པོ་མཇུག་བསྒྲིལ་རྗེས་བོད་རྒྱའི་འབྲེལ་ལམ་གུ་ཡངས་སུ་འགྲོ་འགོ་ཚུགས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་སྐབས་དེའི་རྒྱ་ནག་གི་འགོ་ཁྲིད་ཏེང་ཞའོ་ཕིང་གིས་སྐུའི་གཅེན་པོ་རྒྱ་ལོ་དོན་གྲུབ་མཆོག་ལ་བོད་ཀྱི་གནད་དོན་ཐག་གཅོད་བྱ་རྒྱུར་གྲོས་མོལ་བྱེད་འདོད་ཡོད་པའི་བརྡ་ལན་བསྐུར་བ་ལྟར་ཐུག་འཕྲད་སྐབས་སུ། བོད་རང་བཙན་མ་ཡིན་པའི་སྐད་ཆ་ག་རེ་ཡིན་ན་ཡང་བཤད་ཆོག་ཅེས་བརྗོད་ཡོད། ཏེང་ཞའོ་ཕིང་གིས་ད་དུང་བོད་ནང་ད་ཆ་འཛུགས་སྐྲུན་གང་ལེགས་བྱས་ཡོད། བོད་མི་དམངས་ཀྱི་འཚོ་བ་ཧ་ཅང་བདེ་སྐྱིད་ལྡན་པ་ཆགས་ཡོད། ཏཱ་ལའི་བླ་མ་བཙན་བྱོལ་དུ་མ་བཞུགས་པར་བོད་ནང་ལོག་ཕེབས་དགོས་སྐོར་བཤད་འདུག་རྒྱལ་བ་རིན་པོ་ཆེས་བོད་དུ་སྐུ་ཚབ་ཚོགས་པ་མངགས་གཏོང་གིས། རྒྱ་ནག་གཞུང་གི་འཛིན་སྐྱོང་འོག་ཏུ་ཡོད་པའི་བོད་ནང་གི་དངོས་ཡོད་གནས་སྟངས་ཅི་ཡིན་གཟིགས་འདོད་ཡོད་པའི་དགོངས་ཚུལ་གསུངས་པར་ཏེང་ཞའོ་ཕིང་གིས་དགའ་བསུ་ཞུས་པ་མ་ཟད་སྐུ་ཚབ་ཚོགས་པ་ས་ཕྱོགས་གང་སར་བསྐྱོད་ཆོག་པ་དང་པར་རང་དགར་བརྒྱབ་ཆོག་ཚུལ་བརྗོད་འདུག་དེར་བརྟེན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོའི་ཟླ་བ་བརྒྱད་པ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ཟླ་བ་བདུན་པ་བར་རྒྱལ་བ་རིན་པོ་ཆེས་སྔ་རྗེས་སུ་ལྟ་སྐོར་ཚོགས་པ་ཐེངས་བཞི་བོད་དུ་མངགས་གཏོང་གནང་སྟེ། བོད་ཆོལ་ཁ་གསུམ་གྱི་གནས་སྟངས་ལ་རྒྱུས་ལོན་གནང་བ་དང་དེ་མཚུངས་སུ་སྐུ་ཚབ་ཚོགས་པ་ཐེངས་གཉིས་པེ་ཅིན་དུ་བཏང་སྟེ་རྒྱ་ནག་གཞུང་དང་མཉམ་དུ་གྲོས་མོལ་གནང་ཡོད་ན་ཡང་གྲོས་མོལ་སྔ་རྗེས་གཉིས་ཀར་དོན་འབྲས་སྨིན་པ་གང་ཡང་བྱུང་མེད། ལྟ་སྐོར་ཚོགས་པ་ཁག་བཞི་བོད་ནང་བསྐྱོད་པའི་མཐོང་ཐོས་ནི་ཡིད་སྐྱོ་བ་ཞིག་བྱུང་འདུག་རྒྱ་ནག་གཞུང་གིས་བོད་ལ་དབང་བསྒྱུར་བྱས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང་བོད་ནང་དུ་ཕྱོགས་ཡོངས་ནས་བཙན་གནོན་དང་རྩ་སྟོང་རང་བཞིན་གྱི་གཏོར་བཅོམ་ཕངས་མེད་བཏང་ཡོད། དགོན་པ་ཕལ་མོ་ཆེ་རྩ་གཏོར་སྙན་གྲགས་ཅན་གྱི་མཁས་པ་དང་བླ་མ་གྲྭ་པ་རྣམས་རྐྱེན་འདས་སམ། ལོ་མང་བཙོན་དུ་ཚུད་པ་སོགས་རྒྱ་ནག་གཞུང་གི་གཅིག་རྗེས་གཉིས་མཐུད་ཀྱི་ཆབ་སྲིད་ལས་འགུལ་ནང་སྡུག་སྦྱོང་མནར་གཅོད་མ་ཕོག་སའི་བོད་མི་གཅིག་ཀྱང་ལུས་མེད་པ་ལྟ་བུ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོའི་ཟླ་བ་གསུམ་པའི་ནང་རྒྱལ་བ་རིན་པོ་ཆེས་ཏེང་ཞའོ་ཕིང་ལ་གསུང་འཕྲིན་ཞིག་བསྐུར་གནང་སྟེ་རྒྱ་ནག་གཞུང་གིས་འཕྲལ་དུ་བོད་མི་དམངས་ཀྱི་དཀའ་སྡུག་གི་གནས་སྟངས་འདི་ལ་ལེགས་བཅོས་ཡོང་བའི་བྱེད་ཐབས་ལག་བསྟར་དགོས་པའི་རེ་སྐུལ་གནང་ཡོད། རྒྱ་ནག་གཞུང་གིས་ལྟ་སྐོར་ཚོགས་ཆུང་ལ་བོད་མི་ཚོ་རྒྱལ་བ་རིན་པོ་ཆེར་དད་འདུན་མེད་སྐོར་བཤད་འདུག་པ་དེ་བདེན་པ་མིན་པ་ཚོགས་ཆུང་ལ་ངེས་ཤེས་རྙེད་འདུག་ལྟ་སྐོར་ཚོགས་ཆུང་འགྲོ་ཡུལ་ས་གནས་སོ་སོར་བོད་མི་རྣམས་ཀྱིས་སྤྲོ་སེམས་འཁོལ་བའི་ངང་ནས་དགའ་བསུ་ཞུས་འདུག་ལྟ་སྐོར་དང་པོ་ལྷ་སར་འབྱོར་སྐབས་རྒྱལ་བ་རིན་པོ་ཆེས་མངགས་གཏོང་མཛད་པའི་མི་སྣར་ཐུག་འདོད་ཀྱིས་ཧ་ལམ་ཁྱིམ་མི་ཡོངས་རྫོགས་ཕྱི་ལ་ཐོན་ནས་དགའ་བསུ་ཞུས་འདུག་པ་མ་ཟད་མང་ཚོགས་ཀྱིས་ད་དུང་རྒྱལ་བ་རིན་པོ་ཆེ་བོད་དུ་ཕེབས་དགོས་པའི་རེ་འདུན་ཤུགས་ཆེ་ཞུས་འདུག་རྒྱ་ནག་གཞུང་གི་དཔོན་རིགས་ཚོས་གནས་སྟངས་འདི་དངོས་སུ་མིག་གིས་མཐོང་བའི་སྐབས་ཧ་ཅང་དངངས་འཚབ་ཆེན་པོ་བྱུང་ཡོད་ཚོད། ཁོ་ཚོའི་བསམ་ཚོད་ལ་རྒྱལ་བ་རིན་པོ་ཆེ་བོད་མི་མང་དང་ཁ་བྲལ་ནས་བཙན་བྱོལ་དུ་ལོ་ངོ་ཉི་ཤུ་ལྷག་བཞུགས་ཟིན་པར་བརྟེན་བོད་མི་ཚོས་ཁོང་སེམས་ནས་གཏིང་བརྗེད་དུ་སོང་ཡོད་ཤག་བརྩིས་འདུག། དེའི་རྗེས་སུ་གནས་སྟངས་འགྱུར་བ་གང་ལེགས་བྱུང་སྟེ་རྒྱ་ནག་གཞུང་གིས་གཞིས་བཞུགས་བོད་མི་རྣམས་རྒྱ་གར་དང་བལ་ཡུལ་ཁུལ་དུ་གཉེན་ཆག་ཏུ་འགྲོ་རུ་བཅུག་པ་དང་བཙན་བྱོལ་བོད་མི་སྐོར་ཞིག་ཀྱང་བོད་ནང་གཉེན་ཆག་ལ་ཡོང་དུ་བཅུག་པས་བཙན་བྱོལ་སྤྱི་ཚོགས་ནང་བོད་མི་མང་པོ་ཞིག་གིས་ལོ་མང་རིང་གར་སོང་ཆ་མེད་དུ་གྱུར་བའི་གཉེན་ཉེ་བཙལ་འཚོལ་དང་བོད་ནང་དུ་ལོག་སྟེ་ཡུན་རིང་ཐུག་འཕྲད་མ་བྱུང་བའི་ཕ་མ་སྤུན་མཆེད་དང་ལྷན་འཛོམས་བྱེད་ཐུབ་པ་བྱུང་ཡོད། སྐབས་འདིར་ང་ཡང་བཙན་བྱོལ་དུ་གྱར་ནས་ལོ་ངོ་ཉི་ཤུ་རྩ་གྲངས་ཕྱིན་པ་དང། ལོ་ངོ་འདི་དག་གི་རིང་བོད་ནས་བྲོས་བྱོལ་དུ་ཡོང་མཁན་ཚོའི་ངག་ནས་ཕ་ཡུལ་གྱི་དགོན་པ་དང་ལྷ་སྡེ་ཁག་གི་གནས་ཚུལ་ཐན་ཐུན་རེ་གོ་ཐོས་ཡོང་གི་ཡོད་ཀྱང་བོད་དུ་ལུས་པའི་སྲིང་མོ་དང་སྤུན་མཆེད་གཞན་རྣམས་མཐོང་མྱོང་མེད། རྔ་པ་ཀིརྟི་དགོན་པ་དང་སྟག་ཚང་ལྷ་མོ་ཀིརྟི་དགོན་པས་གཙོས་ཀིརྟིའི་དགོན་ཁག་ལ་གཏོར་གཞོམ་ཚབས་ཆེན་ཐེབས་ཡོད་ལུགས་གོ་ཐོས་བྱུང་ཡང་ཞིབ་ཕྲའི་གནས་སྟངས་ཅི་ཡིན་ཤེས་ཚོར་མེད། ད་ཆ་ཕར་ཚུར་གཉེན་འཕྲད་ཀྱི་གོ་སྐབས་འདི་ལྟ་བུ་ཞིག་ཡོད་པས་ང་བོད་ནང་ལྟ་སྐོར་དུ་འགྲོ་འདོད་ཆེན་པོ་བྱུང། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས། ལེ་ཚན་རྗེས་མར་དགོངས་ཆོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་དྲན་ཆེན་པའི་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན།